from the Voice of America, Washington. From Washington, you're listening to the latest news on the Voice of America.
The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། གཞིས་བྱེས་བོད་མི་ཡོངས་གཙོས་པའི་ང་ཚོའི་ལས་རིམ་གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང་ཞུ་རྒྱུ་དང་ཆབས་ཅིག་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག ། བོད་ཟླ་དང་པོའི་ཚེས་ཉི་ཤུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གསུམ་པའི་ཚེས་གསུམ་རེས་གཟའ་ཉི་མའི་རླུང་འཕྲིན་གྱི་ལས་རིམ་འདི་ནོར་བུ་བསམ་འཕེལ་གྱིས་སྙན་སྒྲོན་ཞུས་ཤིང་དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ།

ཧ་མ་སི་ཀྱི་ཕྱོགས་ནས་བརྡ་ལན་ཞིག་ངང་སྒུག་བྱེད་བཞིན་འདུག་ཨི་ཇིབ་དང་ཁ་ཐར་གྱི་བར་ཞུགས་པ་རྣམས་ཀྱིས་དེ་རིང་རེས་གཟའ་ཉི་མའི་ཉིན་མོར་གྲོས་ཚོགས་གྲོས་མོལ་དེ་དག་བསྐྱར་དུ་འགོ་འཛུགས་གནང་གི་ཡོད་པ་རེད། ཁ་སང་རེས་གཟའ་སྤེན་པའི་ཉིན་མོར་སྲིད་འཛིན་བྷའི་ཌེན་གྱི་མཐོ་རིམ་གཞུང་འབྲེལ་མི་སྣ་ཞིག་གིས་གསུངས་དོན་བྱས་པ་ཡིན་ན། ཨི་སི་རལ་གྱིས་གྲོས་མཐུན་དེའི་སྒྲོམ་གཞི་དེ་ལ་ཕལ་ཆེར་མོས་མཐུན་གནང་ཟིན་ཡོད་པ་རེད། ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དེ་ཡིས་ང་ཚོས་འབད་བརྩོན་ཤུགས་ཆེ་བྱེད་བཞིན་ཡོད་ཀྱང་ད་ལྟའི་ཆར་ལ་གྲོས་མཐུན་དེ་དོན་འཁྱོལ་ཡོང་མིན་དེ་ནི་ཧ་མ་སི་ལ་རག་ལས་ཡོད་ཅེས་གསུངས་ཡོད་པ་རེད། གལ་སྲིད་གྲོས་མཐུན་འདི་ལ་ཧ་མ་སི་གིས་མོས་མཐུན་བྱས་ཚེ་གྲོས་མཐུན་འདིའི་འོག་ལ། དུས་ཡུན་ཟླ་བ་གཅིག་དང་ཕྱེད་ཀའི་རིང་ལ་མེ་འཕེན་མཚམས་འཇོག་ཞིག་དང། བཙན་ཁྲིད་བྱས་པའི་མི་རྣམས་ཀྱི་ཁྲོད་ནས་དཀའ་ངལ་ཆེ་བའི་རིགས་གློད་གྲོལ་གཏོང་རྒྱུ་དང། དེ་བཞིན་གྷ་ཛའི་ནང་ལ་འགྲོ་བ་མིའི་ཕན་བདེའི་རོགས་སྐྱོབ་ཀྱི་ལས་དོན་དེ་དག་འགོ་འཛུགས་བྱ་རྒྱུ་སོགས་ཡོད་པ་རེད། ཧྥ་རན་སི་གི་གསར་འགྱུར་ལས་ཁང་གིས་བརྗོད་དོན་བྱས་པ་ཡིན་ན། ཧ་མ་སི་གི་མཐོ་རིམ་མི་སྣ་ཞིག་གིས། གལ་སྲིད་ཨི་ཟི་རལ་གྱིས་གྲོས་མཐུན་གྱི་སྒྲོམ་གཞི་འདི་ལ་མོས་མཐུན་བྱས་པ་ཡིན་ན། རིང་མིན་ཆུ་ཚོད་ཉི་ཤུ་རྩ་བཞི་ནས་བཞི་བཅུ་ཞེ་བརྒྱད་ཀྱི་ནང་ཚུད་ལ་མེ་འཕེན་མཚམས་འཇོག་བྱེད་སྲིད་ཀྱི་རེད་ཅེས་བརྗོད་ཡོད་པ་རེད། བར་ཞུགས་གྲོས་སྒྲིག་གནང་མཁན་ཚོས་ད་བར་ཟླ་བ་ལྔ་ཙམ་སོང་བའི་ཧ་མ་སི་དང་ཨི་སི་རལ་གྱི་དམག་འཁྲུག་འདི་མཚམས་འཇོག་ཡོང་ཐབས་སུ་དམིགས་ཏེ་རིང་མིན་ཕྱི་ཟླ་གསུམ་པའི་ཚེས་བཅུའམ་བཅུ་གཅིག་ནས་འགོ་འཛུགས་ཀྱི་ཁ་ཆེའི་ར་མ་དཱན་དུས་ཆེན་གྱི་གོང་ལ་མེ་འཕེན་མཚམས་འཇོག་ཞིག་ཡོང་ཐབས་སུ་འབད་བརྩོན་ཤུགས་ཆེ་བྱེད་བཞིན་པ་དང་ཕྱོགས་མཚུངས་སྲིད་འཛིན་བྷའི་ཌེན་གྱིས་ཀྱང་དེ་འདྲའི་རེ་འདུན་གནང་གི་ཡོད་པ་རེད། པཱ་ཀི་སི་ཐན་གྱི་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་དེ་རིང་རེས་གཟའ་ཉི་མའི་ཉིན་མོ་སྐུ་ཞབས་ཤེ་བྷ་ཟ་ཤེ་རིབ་ཡུལ་དེའི་སྲིད་བློན་གསར་པར་འདེམས་བསྐོ་གནང་ཡོད་པ་རེད། འོན་ཀྱང་ད་ལྟ་བཙོན་འཇུག་འོག་ཡོད་པའི་སྲིད་བློན་ཟུར་པ་ཨིམ་རན་ཁཱན་གྱི་མཐུན་ཕྱོགས་ཀྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་ཟླ་བ་སྔོན་མའི་རྒྱལ་ཡོངས་འོས་བསྡུ་དེ་དྲང་བདེན་བྱུང་མེད་པའི་སྐྱོན་བརྗོད་བྱས་ཏེ་གྲོས་ཚོགས་ཀྱི་ནང་ལ་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། གྲོས་ཚོགས་ཀྱི་ཚོགས་གཙོ་ཨ་ཡ་ཟ་དིག་གིས་སྐུ་ཞབས་ཤེ་བྷ་ཟ་ཤེ་རིབ་ལ་འོས་གྲངས་ཉིས་བརྒྱ་གཅིག་དང་སུ་ནི། Ittehad ལྷན་ཚོགས་ཀྱི་འགོ་ཁྲིད Omar Ayub ལ་འོས་གྲངས་དགུ་བཅུ་གོ་གཉིས་ཐོབ་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། ཉེ་ཆར་ཕྱི་ཟླ་གཉིས་པའི་ནང་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་བྱེད་རྒྱུར་དུས་འགྱངས་ཆེན་པོ་བྱུང་བའི་རྗེས་སུ་ཕྱི་ཟླ་གཉིས་པའི་ཚེས་བརྒྱད་ཀྱི་ཉིན་མོ་སྐུ་ཞབས Shehbaz Sharif གྱི Pakistan Muslim League ཚོགས་པ་དེ་ལ་དེ་དང། དེར་རྒྱབ་སྐྱོར་བྱེད་མཁན་མཐུན་ཕྱོགས་ཚོགས་པ་ཁག་གིས་ཉིན་གྲངས་མང་པོ་བསྟུད་མར་གྲོས་མོལ་བྱས་པའི་རྗེས་སུ་མཐུན་ཚོགས་ཤིག་གསར་འཛུགས་བྱས་ཡོད་པ་རེད། རྒྱལ་ཡོངས་འོས་བསྡུའི་སྐབས་སུ་རྒྱལ་ཡོངས་ཀྱི་ནང་ལ་ཁ་པར་དང་དྲ་རྒྱའི་བརྒྱུད་ལམ་ཁག་བཀག་སྡོམ་བྱས་པ་དང། གཞུང་གིས་དེའི་རྒྱུ་མཚན་དེ་ནི་འཇིགས་སྐུལ་བ་ཚོས་འོས་མི་ཁག་དང་བདེ་སྲུང་དམག་མིའི་ཐོག་ལ་གཏོར་རྒོལ་སྔོན་འགོག་གི་ཆེད་དུ་ཡིན་ལུགས་འགྲེལ་བརྗོད་བྱས་ཡོད་ཀྱང། ཕྱོགས་འགལ་ཚོགས་པའི་མགོ་ཁྲིད Imran Khan གིས་ཁོང་གི་ཚོགས་པ་ལ་འོས་ཤོག་གྲངས་མང་གི་རྒྱལ་ཁ་ཐོབ་རྒྱུར་བཀག་འགོག་བྱས་ཏེ་འོས་བསྡུ་དེ་དྲང་བདེན་བྱུང་མེད་པའི་སྐྱོན་འཛུགས་བྱས་ཡོད་ཀྱང། རྒྱལ་ཡོངས་འོས་བསྡུ་ལྷན་ཁང་གིས་སྐྱོན་འཛུགས་དེ་དག་ལ་ངོས་ལེན་བྱས་མེད་པ་རེད། དེའི་བར་ན་སྐུ་ཞབས Shehbaz Sharif ཀྱི། སྲིད་གཞུང་གསར་པ་དེ་ཡིས་དེང་སྐབས་འཇིགས་སྐུལ་དྲག་འཐབ་པའི་གཏོར་རྒོལ་ཇེ་མང་དུ་འགྲོ་བཞིན་པ་དང་དཔལ་འབྱོར་ཉམས་རྒུད་ཀྱི་དཀའ་ངལ་ཁྱིམ་མཚེས་རྒྱལ་ཁབ་ཁག་དང་མཉམ་དུ་འབྲེལ་ལམ་ཇེ་བཟང་དུ་གཏོང་དགོས་པ་དང་ཏཱ་ལི་བན་གྱིས་འགོ་ཁྲིད་པའི་ཨབ་གྷ་ནི་སི་ཏན་གྱི་སྲིད་གཞུང་དེ་ལ་ཁ་གཏད་བཅག་རྒྱུ་སོགས་ཀྱི་དཀའ་རྙོག་རིམ་པ་ཞིག་ལ་གདོང་ལེན་བྱེད་རྒྱུ་ཡིན་པ་རེད།

ཡུག་ཀན་གྱི་མིའི་ཚེ་སྲོག་ཤོར་བཞིན་པའི་གནས་སྟངས་འདིའི་སྐབས་ལ་མཐུན་ཕྱོགས་ཡུལ་ཁག་ཚོས་ནང་ཁུལ་སྲིད་དོན་གྱི་རྩོད་རྙོག་འདི་དག་གིས་ང་ཚོའི་བདེ་འཇགས་ཀྱི་ཐོག་ལ་གནོད་སྐྱོན་ཆེན་པོ་བྱས་པ་འདི་དག་འཛམ་གླིང་ཡོངས་ཀྱིས་ནམ་ཡང་བརྗེད་ཐབས་མེད་པ་ཞིག་རེད་ཅེས་གསུངས་ཡོད་པ་རེད། དེའི་བར་ན་ཨ་མི་རི་ཀའི་ནང་ལ་གཞུང་འབྲེལ་མི་སྣ་ཁག་གིས་ཨ་མི་རི་ཀས་ཡུག་ཀན་ལ་དྲག་ཆས་འགོག་སྲུང་གི་རོགས་རམ་དེ་དག་ཉེ་ཆར་བར་མཚམས་ཆད་པའི་ཐོག་ལ་བློ་འཚབ་ཆེན་པོ་གནང་གི་ཡོད་པ་རེད། འོན་ཀྱང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ Mike Johnson གྱིས། ཨ་མི་རི་ཀའི་གྲོས་ཚོགས་གོང་མས་མོས་མཐུན་གནང་ཟིན་པའི་ཨ་སྒོར་ཐེར་འབུམ་དུང་ཕྱུར་དགུ་བཅུ་གོ་ལྔའི་དམག་དོན་རོགས་རམ་གྱི་ཁྲིམས་གཞི་འདིའི་ཐོག་ལ། གྲོས་ཚོགས་འོག་མའི་ནང་ལ་འོས་བསྡུ་གནང་རྒྱུར་མོས་མཐུན་མ་གནང་བའི་རྐྱེན་གྱིས་ཁྲིམས་འཆར་འདི་ལ་འགོག་རྐྱེན་འཕྲད་བཞིན་པ་རེད། ཨ་མི་རི་ཀའི་གྲོས་ཚོགས་གོང་མའི། དམག་ཞབས་སྲི་ཞུ་ལས་དོན་གྱི་ཚོགས་ཆུང་གི་གཙོ་འཛིན Jack Reed གྱིས་གསུངས་དོན་བྱས་པ་ཡིན་ན། ཡུག་ཀེན་གྱི་དྲག་ཆས་འགོག་སྲུང་རོགས་དངུལ་གྱི་ཁྲིམས་འཆར་འདི་ལ་གྲོས་ཚོགས་ཀྱིས་མོས་མཐུན་བཀའ་འཁྲོལ་མ་གནང་པའི་སྔོན་དུ། ཨ་མི་རི་ཀའི་དམག་སྲིད་ལྷན་ཁང་གི་གོ་མཛོད་ཀྱི་ནང་ལ་ད་ཡོད་ཀྱི་གོ་མཚོན་བཀའ་འཇུག་བྱས་པའི་ནང་ནས་མཁོ་སྤྲོད་བྱ་རྒྱུ་སོགས་ཐེ་བའི་ཐབས་ལམ་གཞན་ཁག་གི་ཐོག་ལ་དགོངས་བཞེས་གནང་བཞིན་ཡོད་ཅེས་གསུངས་ཡོད་པ་རེད། དཀྱིལ་ཤར་མངའ་ཁུལ་གྱི་རྒྱལ་ཁབ་ཀུ་ཝེད་ཀྱིས་རིང་མིན་སྤྱི་ཟླ་བཞི་པའི་ཚེས་བཞིའི་ཉིན་མོ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱེད་རྒྱུའི་གསལ་བསྒྲགས་བྱས་པ་འདི་ནི། ཡུལ་འདིའི་ནང་ལ་ལོ་མང་གི་སྲིད་དོན་རྙོག་ཟིང་ཆེན་པོ་བྱུང་པའི་རྗེས་སུ་རྒྱལ་ཡོངས་འོས་བསྡུ་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད། རྡོ་སྣུམ་གྱིས་རབ་ཏུ་ཕྱུག་པའི་རྒྱལ་ཁབ་ཀུ་ཝེད་ཀྱི་གཞུང་གཉེར་གསར་ཁང་ཁུ་ན་ཡིས་གསལ་བསྒྲགས་འདི་བྱས་ཡོད་པ་དང། ཉེ་ཆར་ཕྱི་ཟླ་གཉིས་པའི་ནང་ལ་གྲོས་ཚོགས་ཀྱི་འཐུས་མི་ཞིག་གིས་ཀུ་ཝེད་ཀྱི་རྒྱལ་པོ་ལ་འཕྱ་དམོད་བྱས་པའི་གནས་ཚུལ་འདིའི་རྗེས་སུ་རྒྱལ་པོ་ཡིས་གྲོས་ཚོགས་ཕྱིར་བསྡུ་གནང་ཡོད་པ་རེད། ཀུ་ཝེད་རྒྱལ་ཁབ་འདིའི་ནང་ལ་འདས་པའི་ལོ་མང་གི་རིང་ལ་རྒྱལ་ནང་གི་སྲིད་དོན་དཀའ་རྙོག་རིམ་པ་བྱུང་སྟེ་ཀུ་ཝེད་ཀྱི་ཆེས་མཐོའི་ཁྲིམས་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་བཀའ་རྒྱ་འདི་ལ་གྲོས་ཚོགས་ཀྱིས་མོས་མཐུན་མ་བྱས་པའི་རྐྱེན་གྱིས་གྲོས་ཚོགས་ཕྱིར་བསྡུ་ཐེངས་མང་བྱས་ཡོད་པ་རེད། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། པཱ་ཀི་སི་ཐན་གྱི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཚོས་རེས་གཟའ་ཉི་མའི་ཉིན་མོ་སྲིད་བློན་གསར་པ། Shehbaz Sharif། འདེམས་ཡོད་པ་དང། ཁོང་སྲིད་བློན་ལ་འདེམས་པ་ཐེངས་གཉིས་པ་དེའང་ཡིན་པའི་སྐོར་ལ་རྡོ་རྗེ་ཐོགས་མེད་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གནང་གི་རེད། ཚེ་མཇུག་གཟིགས་ཡོད་གཟིགས། ཟིན་ནས་ཟིན་པ་དཔེ་མེད་གང་གི་སྣང་ཆེན་རྒྱལ་ཡོངས་སྤྱི་ཚོགས་ཀྱི་འཚེ་མེད་ཚིག་གི་རྒྱལ་ཡོངས་སྤྱི་ཚོགས་ཀྱི་འཚེ་མེད་ཚིག་གི་ཤ་ལེ་ཙི་ནས་ལུས་ལྡན་བ་ལ་རྒྱལ་ཡོངས་སྤྱི་ཚོགས་ནང་བསྐྱལ་རྒྱལ་བ་ངོ་རྒོལ་ཟིན་གི། ངོ་རྒོལ་བཟོ་དུས་ཟླ་བ་ཉི་མ་གི་ཡས་སྡུད་དུ་ཡིན་ལུགས་ཚིག་ཚན་ཚིག་རེ་མེད་བ་རྗེས་འཇུག་ཟིན་གི། རྒྱལ་ཡོངས་སྤྱི་ཚོགས་དབུ་མ་གི་ཚོགས་གཙོ་ཨ་ཡེ་སཱ་ཛི་གི་ཤ་ལེ་ལུས་རྒྱལ་ཡོངས་སྤྱི་ཚོགས་ཀྱི་འཚེ་མེད་ཉིས་བརྒྱ་རྩེག་གི་རྒྱབ་ཤོག་དང། ཁ་ཏའི་སུ་ནི་ཨི་ཏི་ཧ་ཐོ་བ་ཀི་ཡེ་མི་ཨོ་མར་ཨ་ཡབ་ལི་རྒྱ་གཞུང་རྫོང་གི་དགེ་ཆེ་གོ་གཉིས་བྱུང་བ་རྒྱ་གཞུང་མང་ཉུང་གི་ཐོག་ནས་ཤ་རུས་ལི་རྒྱ་ག་རོགས་ཡོད་བ་གསལ་བྱེད་འཛིན་དགོས། རྒྱལ་ཡོངས་སྤྱི་ཚོགས་དམག་གི་འཐུས་མི་བརྒྱ་དང་དྲུག་ཅུ་རེ་དགུ་གི་རྒྱ་གཞུང་རོགས་བགྱིས་བ་དེ་ཡིས་ཤ་རུས་ལི་རྒྱ་གཞུང་རྫོང་གི་ངང་བ་བྱུང་བ་རེད། ཟླ་བ་གཉིས་པ་གི་ཚེས་བརྒྱད་ཉིན་གྱི་རྒྱལ་ཡོངས་ཡིག་རྫུན་བཟོ་ཚར་བ་དང་ཤ་རུས་ཀྱི་ཆབ་སྲིད་ཚོགས་པ་པ་ཀི་སི་ཐན་གྱི་ཁ་ཆེ་རྣམས་ཀྱི་ཚོགས་པ་དང་ཚོགས་པ་ག་ཚོད་ཉུང་པོ

རྒྱལ་ཡོངས་འོས་བསྡུ་ལྷན་ཁང་གི་འོས་བསྡུ་གི་གྲངས་ཀ་རྒྱག་དུས་རྫུན་བརྩིས་བྱུང་ཡོད་པ་གི་ནག་ངོས་ལེན་མི་ཐུབ་ཟེར་ནག་ངོས་ལེན་བཟོ་བཞིན་ཡོད་མ་རེད། ཟི་ལིང་ཤར་རིའི་གཞུང་ལ་འཕྲལ་མར་ཐག་གཅོད་བྱེད་རྒྱུ་དཀའ་ངལ་མང་པོ་ཡོད་རེད། ད་ཆོལ་ཁ་གི་ཚིག་གོ་བཟོ་རྒྱུ་ཇེ་མང་ཡིན་བ་དེ་ལ་ལན་པོ་སྤྲད་ཐུབ་རྒྱུ་ཞིག་ཡོད་རེད།

ཨིམ་རན་ཁཱན་གྱི་ཆབ་སྲིད་ཚོགས་པས་འོས་བསྡུ་ནང་གཞུང་གི་འོས་འདེམས་བྱུང་ཡོད་པར་སྐྱོན་བརྗོད་བཟོ་བར་ངོ་རྒོལ་བཟོ་ཚུལ་དགོས་ཀྱི་མེད་ཟེར་བདེ་ལགས་ཀྱིས་ཞུས་ཡོད་རེད། པ་ཀི་སི་ཐན་གྱི་ཏེ་རེ་ཀི་ཨིན་སཱབ་ཆབ་སྲིད་པ་གི་འགོ་ཁྲིད་ཨིམ་རན་ཁཱན་ལ་གཞུང་གི་ནག་འདྲ་མིན་མང་པོ་ཡོད་པར་ངོས་འཛིན་བཟོ་བར་བཙོན་འཇུག་བཟོས་ཡོད་གཟིགས་ཆེད་རྒྱལ་ཡོངས་འོས་བསྡུ་ནང་འོས་མི་ལ་ཁྲིམས་ཐོག་ནས་ལངས་མི་ཆོག་པ་བཟོས་ཡོད་རེད། པ་ཀི་སི་ཐན་གྱི་དཔལ་འབྱོར་གནས་ཚུལ་དང་འབྲེལ་གཞུང་གི་རྒྱལ་སྤྱི་མ་དངུལ་ཐེབས་རྩ་ཁང་དང་འབྲེལ་བ་བགྱིས་གཟིགས་ཆེད

ཡུལ་དེས་ཕྱོགས་སྒྲིལ་སྤངས་ཏེ་བར་གནས་སྡོད་པའི་ལོ་བརྒྱ་ཕྲག་གཉིས་ཀྱི་སྲིད་ཇུས་དེ་རྒྱབ་སྐྱུར་བྱས་ཡོད་པའི་སྐོར་ལ་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པའི་གནས་ཚུལ་རྣམས་ཕུན་ཚོགས་ཚེ་རིང་ལགས་ནས་སྙན་སྒྲོན་ཞུ་གནང་ཞིང། ཨུ་རུ་སུས་གཞེས་ནིང་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོར་ཡུ་ཀེ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་པ་དེ། སུའེ་ཏེན་གྱིས་གྲོགས་མེད་གཅིག་པུར་མུ་མཐུད་དེ་བསྡད་པ་ཡིན་ན་རང་ཉིད་ཀྱི་རྒྱལ་ཡོངས་སྲུང་སྐྱོབ་ལ་ཉེན་ཁ་བཟོ་གཞི་ཞིག་ཆགས་ཀྱི་ཡོད་པ་མཐོང་སྟེ་ཡུལ་ལུང་དེ་གཞི་ནས་འདི་ལོ་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱེད་ཀྱི་ཡོད་པ་དང། ཡུལ་དེའི་སྲིད་ཇུས་གསར་པ་འདིས་ཡུལ་དེས་མི་ལོ་བརྒྱ་ཕྲག་གཉིས་ལྷག་ཙམ་གྱི་རིང་ལ་ཕྱོགས་སྒྲིལ་སྤངས་ཏེ་བར་གནས་སུ་སྡོད་པའི་སྲིད་ཇུས་དེ་རྒྱབ་སྐྱུར་བྱེད་ཀྱི་ཡོད་པ་མཚོན་གྱི་ཡོད་པ་དང། སུའེ་ཏེན་བྱང་མཚོ་ཨེཏ་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱ་རྒྱུར་དང་ཐོག་ཧང་གྷེ་རི་དང་ཏུར་ཁི་གཉིས་ཀྱིས་ངོ་རྒོལ་བྱས་ཡོད་རུང་ཡིན་ན་ཡང་ཕྱིས་སུ་ཡུལ་ཁག་དེ་གཉིས་ཀྱིས་རང་ཉིད་ཀྱི་ལངས་ཕྱོགས་སྲིད་ཇུས་ལ་འགྱུར་བ་བཏང་པའི་རྗེས་ཧང་གྷེ་རི་ཡི་རྒྱལ་ཡོངས་གྲོས་ཚོགས་ཀྱིས་ཉེ་དུས་བདུན་ཕྲག་སྔོན་མའི་གཟའ་ཟླ་བའི་ཉིན། སུའི་ཌེན་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཇུག་རྒྱུར་མོས་མཐུན་རྒྱབ་སྐྱོར་བྱས་ཡོད་པས་སུའི་ཌེན་འདི་ལོ་དམག་དོན་མཐུན་ཕྱོགས་དེའི་ཚོགས་མིའི་རྒྱལ་ཁབ་ཆགས་ཀྱི་ཡོད་འདུག་སུའི་ཌེན་ལོ་བརྒྱ་ཕྲག་གཉིས་ལྷག་ཙམ་གྱི་རིང་ལ་བར་གནས་ཀྱི་རྒྱལ་ཁབ་ཞིག་ཚུལ་དུ་བསྡད་པའི་རྗེས་ལ་བར་ལམ་དམག་འཐབ་བྱ་རྒྱུར་གྲ་སྒྲིག་ཡོད་པའི་སྒྲིག་འཛུགས་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་ཞུགས་བྱ་རྒྱུའི་ཐག་གཅོད་བྱས་པ་དེ་ནི་ཡུལ་དེའི་ལོ་རྒྱུས་ཀྱི་དོན་སྙིང་དང་ལྡན་པའི་ཐག་གཅོད་བྱས་པ་ཞིག་ཡིན་པ་དང་ཧང་གེ་རི་ཡི་རྒྱལ་ཡོངས་གྲོས་ཚོགས་ཀྱིས་སུའི་ཌེན་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བཟོ་རྒྱུར་གཟའ་ཟླ་བའི་ཉིན་མོས་མཐུན་རྒྱབ་སྐྱོར་བྱས་པ་དེར། སུའི་ཌེན་གྱི་སྲིད་བློན་སྐུ་ཞབས་ཨུལ་ཧྥ་ཀྲིས་སྟེར་སན་མཆོག་གིས། ང་ཚོ་སུའི་ཌེན་གྱིས་ད་རེས་གོམ་པ་མདུན་སྤོས་ཆེན་པོ་ཞིག་བརྒྱབ་པ་རེད་ཅེས་གསུངས་ཏེ་དགའ་བསུ་ཞུས་གནང་བཞག་སུའི་ཌེན་གྱི་ཁྱིམ་མཚེས་ཧྥིན་ལན་ནང་བཞིན་སུའི་ཌེན་གྱིས་ཀྱང་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བྱ་རྒྱུར་ཡུན་རིང་ཞིག་ནས་མོས་མཐུན་བྱས་མེད་པ་དེ་ལྟར་ཡང། ཨུ་རུ་སུས་གཞེས་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གཉིས་པའི་ནང་ལ་ཡུ་ཀེ་རེན་ནང་ལ་བཙན་འཛུལ་བྱས་པ་དེས། སུའི་ཌེན་གྱིས་ཕྱོགས་སྒྲིག་སྤངས་ཏེ་བར་གནས་སུ་སྡོད་པའི་ལངས་ཕྱོགས་སྲིད་བྱུས་ལ་ལམ་སང་འགྱུར་བ་ཆེན་པོ་ཞིག་གཏང་དགོས་ཀྱི་ཡོད་པ་མཐོང་ཡོད་པ་དང། ཡུ་ཀེ་རེན་གྱི་དམག་འཁྲུག་གི་ནང་ལ་ཉེ་ལམ་ཨུ་རུ་སུས་ཡུ་ཀེ་རེན་གྱི་གྲོང་ཁྱེར Avdiivka སོགས་ས་གནས་ཁག་ཅིག་བཙན་བཟུང་བྱས་ཏེ་དམག་འཁྲུག་གི་ནང་ལ་ཡུལ་དེར་རྒྱལ་ཁ་ཐོབ་ཀྱི་ཡོད་པར་མངོན་ཡོད་པ་དེས། ཡུ་རོབ་ཁྱོན་ཡོངས་ཀྱི་ནང་ལ་ཨུ་རུ་སུའི་བཙན་རྒྱལ་ལམ་ལུགས་ལ་འཇིགས་སྣང་བྱེད་པ་ཤུགས་ཆེ་རུ་ཕྱིན་ཡོད་འདུག་རང་ལོ་ཉི་ཤུ་རྩ་བཞི་ཡིན་པ་སུའི་ཌེན་གྱི་གནམ་གྲུའི་ཁ་ལོ་བ་སྐུ་ཞབས་ཇེ་ཀོབ་ཧྥེ་རྡེ་རིག་སན་གྱིས་ང་ཚོའི་གཞུང་གིས་ང་ཚོའི་ལུང་པ་དེ་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ཚོགས་མིའི་ཁོངས་སུ་འཛུལ་རྒྱུའི་ཐག་གཅོད་བྱས་པ་དེ་ནི་ཐག་གཅོད་ཡང་དག་པ་ཞིག་རེད། ངའི་བསམ་པར་དུས་རབས་གསར་བ་འདིའི་ནང་ལ་ང་ཚོ་ལོགས་སུ་རང་དབང་དང་བར་གནས་སུ་བསྡད་པ་ལས་དམག་དོན་མཐུན་ཕྱོགས་ཀྱི་ཚོགས་མི་བྱ་རྒྱུ་དེ་གལ་འགངས་ཆེན་པོར་མཐོང་གི་འདུག་ཅེས་གསུངས་བཞག་སུའི་ཌེན་གྱི་གཙུག་ལག་སློབ་གཉེར་ཁང Gothenburg གྱི་ཆབ་སྲིད་ཀྱི་ཞིབ་འཇུག་པ Henrik Oscarsson གྱིས་ཨུ་རུ་སུས་ཡུ་ཀེ་རེན་གྱི་ཐོག་ལ་བརྒྱབ་པའི་དམག་འཁྲུག་དེས་སུའི་ཌེན་གྱི་མི་དམངས་ཚོར་བརྡབ་སྤྲུག་ཆེན་པོ་ཞིག་བཏང་སོང། དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་སུའི་ཌེན་བྱང་མཚོ Atlantic དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་རྒྱུར་རྒྱབ་སྐྱོར་བྱེད་མཁན་མི་དམངས་བརྒྱ་ཆ་སུམ་ཅུ་སོ་ལྔ་ལས་མེད་སར། ཨུ་རུ་སུས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཡུཀ་རེན་གྱི་ཐོག་ལ་དམག་འཁྲུག་བརྒྱབ་པའི་རྗེས་ལ་སུའི་ཌེན་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་མཐུན་ཕྱོགས་ཀྱི་ནང་ལ་འཛུལ་རྒྱུར་རྒྱབ་སྐྱོར་བྱེད་མཁན་མི་མང་གི་བརྒྱ་ཆ་དེ་དྲུག་ཅུ་རེ་བཞིར་འཕར་སོང། སུའི་ཌེན་གྱི་མི་མང་གི་ཆབ་སྲིད་ཀྱི་ལྟ་ཚུལ་ལ་འགྱུར་བ་མགྱོགས་པོ་དང་ཆེན་པོ་དེ་འདྲ་ཕྱིན་པ་ཐོག་མ་ཡིན་པ་དང་དེང་སང་ཨུ་རུ་སུ་དང་ནུབ་ཕྱོགས་ཡུལ་ཁག་ཚོའི་དབར་གྱི་འཐེན་འཁྱེར་དེ

ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་སྔོན་འགྲོའི་འོས་བསྡུ་ཆེན་མོ་མ་བཟོས་ཉི་མ་ཁ་ཤས་ཀྱི་སྔོན་ལ་མི་མང་གི་བསམ་ཚུལ་བསྡུ་ལེན་བཟོ་དུས། ཇོ་བྷའི་རྡན་གྱི་ཁ་གཏད་ཌོ་ནལ་ཀྲམ་ལ་རྒྱབ་སྐྱོར་བཟོ་མཁན་མང་བ་ཡོད་པའི་ཉེན་བརྡ་རེས་གཟའ་སྤེན་པ་ཉིན་བསམ་ཚུལ་བསྡུ་བའི་སྙན་སྒྲོན་གྱི་ནང་ལ་ཉེན་བརྡ་གསལ་ཡོད་པའི་སྐོར་ལ་རྡོ་རྗེ་ཐོགས་མེད་ལགས་ནས་སྙན་སྒྲོན་ཞུ་གནང་གི་རེད། ནིའུ་ཡོག་ཏཱིམས་དང་སི་ནཱ་མཐོ་སློབ་ཁང་གིས་རྒྱལ་ཡོངས་ནང་འོས་འཕེན་རྒྱུ་གི་ཐོབ་ཐང་ཡོད་པ་ཚོ་གི་བསམ་ཚུལ་བསྡུ་ལེན་བཟོ་རྒྱུའི་ད་རེས་རྒྱལ་ཡོངས་ཀྱི་རི་བཟོ་རྒྱུན་ལས་ནི་སྲིད་འཛིན་པཱ་ཀྲིན་ལི་རྒྱ་ཤོད་རྫོང་གི་བརྒྱ་ཆ་བཞི་སྤྱི་བྱེ་ཚོང་དང་སྲིད་འཛིན་སི་བཱ་ཀྲམ་ལི་རྒྱ་ཤོད་རྫོང་གི་བརྒྱ་ཆ་བཞི་སྤྱི་བྱེ་བརྒྱད་རོགས་རྒྱུ་ཡིན་བ་གསུངས། སོང་ཚུན་འདི་ནས་བཟོ་བ་དེ་སྙན་གྲོགས་ཀྱི་ཡི་གེ་ཆེན་མོ་ཞིག་བཏོན་ཡོད་བ་དེ་བཟོ་བ་ལ་ཨ་མི་རི་ཀ་གི་མངའ་སྡེ་བཅུ་གཉིས་ལྷག་གི་སྲིད་འཛིན་ཨེ་མི་སི་ཏི་ལས་རྒྱུ་ཡིག་ཐོག་བྱེད་བཞིན་ཡོད་རེད། ཉི་མ་དེ་ནས་སྤྱི་མཐུན་ཚོགས་པ་གི་སྲིད་འཛིན་འོས་མི་ནེ་ཀི་ཧེ་ལི་ལ་སྲིད་འཛིན་གི་འོས་མི་རེད་རྒྱུ་རེ་བ་མེད་པར་རེད་རྒྱུ་ཡིན་བ་ཚོད་དཔག་བཟོ་བཞིན་ཡོད་རེད། སྲིད་འཛིན་བྷའི་རྡན་གི་དཔལ་འབྱོར་ཐད་ཕན་ཐོགས་ཡོད་བ་གི་རྣམ་པ་ཐོན་ཡོད་བ་ལ་མ་ལྟོས་པར། ཁོང་གི་སྲིད་བྱུས་ཚོ་གི་མི་མང་ལ་འགུལ་བློ་འཐེན་རྒྱུ་དཀའ་ངལ་འཕྲད་བཞིན་ཡོད་རེད། སྲིད་འཛིན་བྷའི་རྡན་གི་སྲིད་བྱུས་ཚོ་གི་རྒྱལ་ཁབ་ལ་ཕན་ཐོགས་ཡོད་བ་ལ་ངོས་འཛིན་ཡོད་ཟེར་མཁན་བཞི་རེ་ནང་གཅིག་རེ་མིན་ཚེ་བྱུང་མེད་གི།

ད་རེས་ཡོང་རྒྱ་ཤོད་ལོ་རྒྱུས་ཡིན་ཟེར་ཞིང་ཡོང་བ་རེད། བཱ་རན་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་རྒྱ་ཤོད་རྫོང་གི་དེའི་ནང་ནས་བཱ་རན་ལ་རྒྱ་ཤོད་ལོ་རྒྱུས་ཡིན་ཟེར་མཁན་བརྒྱ་ཆ་བརྒྱ་ཆ་གྱ་གསུམ་གི་ད་ལོ་ཡོང་རྒྱ་ཤོད་ལོ་རྒྱུས་ཡིན་ཟེར་ཞིང་ཡོང་བ་རེད་དེ། ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ལ་བཱ་རན་ལ་རྒྱ་ཤོད་རྫོང་གི་བརྒྱ་ཆ་གཅིག་གི་ད་ཀྲམ་ལ་རྒྱ་ཤོད་ལོ་རྒྱུས་ཡིན་ཟེར་ཞིང་ཡོང་བ་རེད། ནིའུ་ཡོག་ཏཱིམས་དང་ཕྱི་ནང་གི་བསམ་ཚུལ་འདི་ནས་གཞི་བ་ནང་མི་རིགས་དཀར་པོ་མི་དམངས་ལ་ཤེས་ཡོན་གྱི་གནས་ཚད་མཐོ་བོ་ལྡན་ཆེད་ཚིག་གི་ཚིག་འཛིན་བ་དྲིན་ལ་རྒྱ་ཤོད་རྫོང་ཆེ་བྱེད་ཉུང་ཡིན་མ་ངོ་མ་ཐེངས་ཡོང་རེད། ཡིན་ནས་ཟླ་བ་ཕྱི་ཚེས་བར་གྱི་ཚེས་ལྔ་ཉིན་གྱི་ཚིག་འཛིན་ཧེ་ཛི་མ་ཟུང་གཉིས་ལ་གནས་སྟངས་ལ་འགྱུར་བ་ཆེན་པོ་འགྲོ་དྲི་ཞིག་ཡོད་རེད། ཞིང་ཆེན་ཚོགས་པ་གི་སྲིད་འཛིན་ཡིན་མི་རེད་ཀྱི་རེ་བ་ཡོད་བ་ཀྲམ་ལ་ཁྲིམས་ཁང་ནང་ཁྲིམས་འགལ་གྱི་ནག་མི་འདྲ་བ་ཆེན་པོ་བཞི་བཙུགས་ཡོད་རེད། ཁྲིམས་འགལ་གྱི་ནག་ཆུང་བ་དགུ་བཅུ་གོ་གཅིག་བཙུགས་ཡོད་རེད། རེས་གཟའ་མིག་དམར་ཉིན་གྱི་སྔོན་འགྲོ་གི་འོས་བསྡུ་ཆེན་མོ་བཟོ་བ་དང་ཀྲམ་གྱི་ཁ་གཏད་སྤྱི་མཐུན་ཚོགས་པ་གི་འོས་མི་ནེ་ཀི་ཧེ་ལི་ལ་རེ་བ་མེད་པ་རེད་རྒྱུ་ཡིན་བ་མ་ཟད། སྤྱི་མཐུན་ཚོགས་པ་ནང་གི་འགོ་ཁྲིད་ཀྲམ་ལ་མི་དགའ་མཁན་ཚོ་གིས་ཡང་ངོ་རྒོལ་བཟོ་རྒྱུ་གི་ནུས་པ་མེད་པ་རེད་རྒྱུ་རེད་ཟེར་ཆབ་སྲིད་དབྱེ་ཞིབ་པ་ཚོ་གིས་ངོས་འཛིན་བཟོ་བཞིན་ཡོད་རེད། སྲིད་འཛིན་བཱའི་ཏྲིན་གྱི་ཏྲམ་ལ་ཕམ་ཉེས་གཏོང་ཐུབ་རྒྱུ་རེ་བ་བཅངས་ཁ་ཤས་གི་བཱའི་ཏྲིན་ལ་རྒྱལ་ཁ་རག་པ་ལ་ནུས་པ་བསྟན་རྒྱུ་མེད་ན་མི་ཚེ་བརྟན་རྒྱུ་ཡིན་མིན་ད་སོ་ཆ་ལ་བཤད་དཀའ་མོ་རེད། དེའི་འཕེན་རྒྱུ་གི་ཐོབ་ཐང་ཡོང་ཆེད་གི་རྒྱ་རྒྱ་ཆེ་ལ་བསམ་ཚུལ་དྲི་བ་དེ་མི་ཐུབ་པ་རེད་རྒྱུ་ཉེན་ཁ་ཆེན་པོ་ཡོད་རེད།

འཁེལ་འཐག་ཚོང་ལས་ནང་སླེབས་པ་དང་ཡང་རྒྱ་གར་ཁོ་རང་ཚོའི་འཁེལ་འཐག་ཐོན་རྫས་ཀྱི་རིན་གོང་འཕར་བར་བརྟེན་ནས་རྒྱ་གར་གྱི་ཁེ་ལས་མང་པོ་ཞིག་སྒོ་རྒྱག་དགོས་བྱུང་ཡོད་པ་རེད་འདས་པའི་ལོ་བཞིའི་ནང་རྒྱ་གར་གྱིས་རྒྱ་ནག་ནས་མིས་བཟོས་འཁེལ་འཐག་ཐོན་རྫས་ནང་འདྲེན་བྱས་པ་དེ་བརྒྱ་ཆ་ལྔ་བཅུ་ཡན་འཕར་ཡོད་པ་རེད་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་སན་ཇིབ་ཨ་རོ་ར་ཡིས་དྲང་བདེན་མིན་པའི་རྒྱ་ནག་ནས་མིས་བཟོས་འཁེལ་འཐག་ཐོན་རྫས་རྒྱ་གར་ནང་སླེབས་པའི་གནད་དོན་ཐད་གསལ་འདོན་གྱིས་འཕྲལ་མར་བྱ་སྤྱོད་སྤེལ་ནས་རྒྱ་ནག་གི་འཁེལ་འཐག་ཁེ་ལས་སྲུང་སྐྱོབ་བྱེད་དགོས་པའི་ནན་བརྗོད་གནང་ཡོད་པ་རེད། མིང་གསལ་འདོན་བྱེད་འདོད་མེད་པའི་རྒྱ་གར་གྱི་ཚོང་ལས་མི་སྣ། ཞིག་ནས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་བརྗོད་དོན་རྒྱུ་ཆའི་ནང་འདྲེན་དང་ལྷག་པར་དུ་རྒྱ་ནག་གི་རས་ཆའི་རྒྱུ་ཆ་ནང་འདྲེན་ཐད་སྔར་ནས་མིས་བཟོས་ཀྱི་རས་ཆའི་རྒྱུ་ཆའི་ཁྱབ་ཁོངས་ཐོག་དེ་སྔ་ནས་བློ་འཚབ་ཡོང་གི་ཡོད་པ་དང་དེ་ནི་རྒྱ་ནག་ནས་གཞི་རྒྱ་ཆེ་བའི་ཐོན་སྐྱེད་བྱེད་ཐུབ་ཀྱི་ཡོད་པས་རེད་ཞེས་དང། ད་དུང་ཁོང་ནས་རྒྱ་ནག་གི་རས་ཆ་དེ་དག་ཕྱིར་ཚོང་བྱེད་པའི་སྐབས་ཁྱོན་འབོར་ཆེན་པོ་སྟོན་ཐུབ་ཀྱི་ཡོད་པ་མ་ཟད་རས་ཆའི་རིན་གོང་ཡང་དམའ་པོ་བཟོས་ནས་ཕྱིར་ཚོང་བྱེད་ཀྱི་ཡོད་པས། དེས་རྒྱ་གར་གྱི་བཟོ་ལས་ལ་གཏོར་བཤིག་གཏོང་གི་ཡོད་པ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། མ་གཞི་རྒྱ་གར་ནང་འཁེལ་འཐག་ཐོན་རྫས་ཀྱི་རིན་གོང་འདས་པའི་ལོ་བཞིའི་ནང་བརྒྱ་ཆ་བཞི་བཅུ་མར་ཆག་ཡོད་པ་རེད་ཡིན་ནའང་རྒྱ་ནག་ནས་དངོས་ཟོག་ནང་འདྲེན་བྱས་པ་དེ་བརྒྱ་ཆ་བརྒྱ་དང་བཞི་བཅུ་ཡར་འཕར་ཡོད་པ་རེད། དེས་རྒྱ་གར་ནང་གི་རས་ཀྱི་བཟོ་གྲྭ་དེ་དག་ནས་བློ་འཚབ་བྱེད་དགོས་པ་ཞིག་ཆགས་ཡོད་པ་མ་ཟད། དེས་རྒྱུན་རིང་གི་ཤུགས་རྐྱེན་ཐེབས་རྒྱུ་ཡིན་པའི་འགྲེལ་བརྗོད་གནང་གི་ཡོད་པ་རེད། མིས་བཟོས་ཀྱི་རས་ཆའི་རྒྱུ་ཆ་ནང་འདྲེན་འཕར་སྣོན་དང། དེ་བཞིན་ནང་ཁུལ་གྱི་རས་ཀྱི་རིན་གོང་འཕར་བར་བརྟེན་ནས་ས་གནས་ཀྱི་ཁེ་ལས་དཀའ་ངལ་ནང་ལྷུང་ནས་རྒྱ་གར་གྱི་བཟོ་སྐྲུན་ཚོང་ལས་པས་ཐོན་སྐྱེད་བརྒྱ་ཆ་བདུན་ཅུ་ཉུང་དུ་མ་གཏོང་ཐབས་མེད་བྱུང་བར་བརྟེན་དེས་ས་གནས་དང་ཕྱི་འདྲེན་བཟོ་སྐྲུན་ཚོང་ལས་བཅས་ལ་ཤུགས་རྐྱེན་ཚབས་ཆེན་ཐེབས་ཡོད་པ་རེད། ཨར་ཀེ་འཁེལ་འཐག་གྱོན་ཆས་བཟོ་ལས་ལྷན་ཚོགས་ཀྱི་དྲུང་ཆེ་ཝི་ཇེ་ནས་གསལ་སྟོན་གནང་དོན་ཉེ་བའི་ལོ་གསུམ་ནང་རྫས་འགྱུར་ཚི་སྣའི་སྲིང་སྐུད་རྒྱུ་ཆར་དཔྱ་ཁྲལ་བརྒྱ་ཆ་ཉི་ཤུ་འཕར་སྣོན་བྱས་ཡོད་ཀྱང་ཡིན་ནའང་ནང་འདྲེན་དེ་ལྡབ་ཀྱིས་འཕར་ཡོད་པ་རེད་རྒྱ་ནག་ནི་མིས་བཟོས་ཚི་སྣ་ཐོན་སྐྱེད་བྱེད་མཁན་ཆེ་ཤོས་དེ་ཡིན་པ་དང་འཛམ་གླིང་ནང་རྒྱལ་ཁབ་མང་པོ་ཞིག་ནས་མིས་བཟོས་རས་མང་པོ་ཞིག་རྒྱ་ནག་ནས་ནང་འདྲེན་བྱེད་ཀྱི་ཡོད་པ་དང་འཛམ་གླིང་ནང་གི་རས་དང་འབྲེལ་བའི་དངོས་ཟོག་གི་རིན་གོང་དེ་རྒྱ་ནག་གིས་ཐག་གཅོད་བྱེད་ཀྱི་ཡོད་པ་རེད། ཁེ་ལས་ནང་གི་མིས་གསལ་སྟོན་བྱས་དོན་རྒྱ་གར་གྱི་ཁེ་ལས་ཀྱི་གྱོན་ཆས་བཟོ་རྒྱུའི་རྒྱུ་ཆ་རས་རྒྱ་ནག་ནས་ནང་འདྲེན་བྱས་པའི་རས་བེད་སྤྱོད་བཏང་བ་དེ་དག་བརྒྱ་ཆ་བཅུ་དང་བརྒྱ་ཆ་བཅོ་ལྔ་ཙམ་གྱིས་དམའ་བ་ཡོད་པ་རེད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་བར་གྱི་རྒྱ་གར་གྱི་སྲིང་བལ་ཐོན་སྐྱེད་དེ་ཚོད་རྩིས་བྱས་ན་ལོ་བཅོ་ལྔའི་ནང་ཚད་གཞི་དམའ་ཤོས་དེ་ཡིན་པ་དང། དེས་འབྱུང་འགྱུར་སྔར་ལས་མང་བའི་མིས་བཟོས་འཁེལ་འཐག་ཐོན་རྫས་རྒྱ་ནག་ནས་རྒྱ་གར་གྱི་ཁྲོམ་རའི་ནང་སླེབས་རྒྱུར་ལམ་བཤངས་རྒྱག་རྒྱུ་ཡིན་པ་རེད།
The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། བལ་ཡུལ་གྱི་ཕྱོགས་ནས་རི་བོ་ཇོ་མོ་གླང་མར། རི་འཛེགས་མཁན་ཚོས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ནས་འགོ་འཛུགས་ཀྱིས་རི་འཛེགས་པ་རྣམས་དང། ལམ་རྒྱུས་པ་ཚོས་སོ་སོའི་བཙོག་གཅིན་རི་བོའི་སྟེང་དུ་མ་བཞག་པར། ཕྱིར་ལོག་མཉམ་འཁྱེར་དགོས་པའི་སྒྲིག་གཞི་དེ་ཡི་གནད་འགག་གི་སྐོར་ལ། ཚེ་བརྟན་ཆོས་སྒྲོན་ལགས་ནས་གནས་ཚུལ་ཕྱོགས་སྒྲིག་གནང་བ་གསན་རོགས་གནང། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི Earth and Our Future། འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་ཡིན། བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། བལ་ཡུལ་གཞུང་གིས་རི་བོ་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ཚོར་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོར་རི་འཛེག་བྱེད་རྒྱུའི་ནམ་དུས་དེ་ནས་འགོ་འཛུགས་ཀྱིས། སྒྲིག་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་པ་རེད། སྒྲིག་གཞི་གསར་པ་དེའི་ནང་སླད་ཕྱིན་རི་འཛེག་བྱེད་མཁན་ཁག་དང་ལམ་རྒྱུས་བྱེད་མཁན་ས་གནས་ཤར་པའི་མི་རིགས་ཚོས་སོ་སོའི་བཙོག་གཅིན་ཁག་རི་བོའི་སྟེང་དུ་མ་བཞག་པར་ཕྱིར་ལོག་མཉམ་འཁྱེར་དགོས་ཀྱི་ཡོད་པ་དེ་དང་སྒྲིག་གཞི་དེ་ཡི་གནད་འགག་དང་རི་འཛེག་བྱེད་མཁན་ཚོས་མཉམ་འཁྱེར་བྱས་པའི་བཙོག་གཅིན་དེ་དག་ཇི་ལྟར་ལག་བསྟར་བྱ་རྩིས་ཡོད་མེད་ཐད་གླེང་མོལ་ཞུ་གི་ཡིན། བལ་ཡུལ་ཕྱོགས་ནས་རི་བོ་ཇོ་མོ་གླང་མར་རི་འཛེག་བྱེད་མཁན་ཚོར་འདི་ལོ་ནས་སྒྲིག་གཞི་གསར་པ་ཞིག་བཟོས་ཡོད་པ་དེའི་སྐོར་གླེང་མོལ་མ་ཞུས་པའི་གོང་ཇོ་མོ་གླང་མར་རི་འཛེག་བྱེད་རྒྱུའི་ལམ་ལུགས་དེ་དག་དར་སྲོལ་སྐོར་ལ་རྒྱབ་ལྗོངས་ལོ་རྒྱུས་མདོར་བསྡུས་ཤིག་ཞུ་ཐབས་བྱེད་ཀྱི་ཡིན། འཛམ་གླིང་ས་སྟེང་གི་རི་བོ་མཐོ་ཤོས་དེ་ནི་སྔར་མི་ལོ་ས་ཡ་དྲུག་ཅུ་ཙམ་ཞིག་གི་གོང་དུ་གླིང་ཆེན་ཨ་ཧྥེ་རི་ཀ་དང་ལྷོ་ཨ་མེ་རི་ཀ Antarctica ལ་སོགས། གཅིག་ཏུ་བསྡུས་པའི་གླིང་ཕྲན་དེ་གས་འཐོར་བྱུང་བའི་རྐྱེན་གྱིས་དེང་སྐབས་ང་ཚོས་དབྱིན་སྐད་དུ Mount Everest དང་བོད་སྐད་ལ་རི་བོ་ཇོ་མོ་གླང་མ་ཟེར་བའི་རི་བོ་དེ་ཆགས་ཡོད་པ་ལོ་རྒྱུས་ན་གསལ་ཡོད་པ་རེད། དེ་ཡང་དེ་སྔའི་ལོ་རྒྱུས་ཁག་གི་ནང་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ནུབ་ཕྱོགས་པ་འགའ་ཤས་ཤིག་བྱུང་མྱོང་ཡོད་པ་མ་གཏོགས་རི་བོའི་རྩེ་མོར་སླེབས་ཡོད་མེད་ཀྱི་ལོ་རྒྱུས་ཁག་ཁ་གསལ་མེད་པ་རེད། ཡིན་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུའི་ཉིན་མོ་རི་རྩེད་པ་གྲགས་ཅན Sir Edmund Hillary དང་ཤར་པ་བསྟན་འཛིན་ནོར་རྒྱས་འདས་པོ་དེ་གཉིས་ནས་མཐོ་ཚད་མི་ཊར་བརྒྱད་ཁྲི་བརྒྱད་སྟོང་ལྔ་བཅུ་བྱས་པ་འཛམ་གླིང་ནང་གི་རི་བོ་མཐོ་ཤོས་དེར་རི་རྩེད་བྱས་ཡོད་པ་དེ་ནི་ལོ་རྒྱུས་ཀྱི་མཚམས་ཐོ་ཞིག་ཏུ་གྱུར་ཡོད་པ་མ་ཚད། རྒྱལ་སྤྱིའི་ཡུལ་གྲུ་གང་ས་ནས་རི་བོ་ཇོ་མོ་གླང་མའི་སྟེང་རི་རྩེད་བྱེད་མཁན་ཧ་ཅང་མང་དུ་སོང་ཡོད་པ་དང་འདས་པའི་མི་ལོ་དྲུག་ཅུ་རེ་གཅིག་ཙམ་ཞིག་གི་རིང་ལོ་ལྟར་ཇོ་མོ་གླང་མའི་སྟེང་རི་རྩེད་བྱེད་མཁན་ཕྱི་ནང་གང་ས་ནས་ཡོང་གི་ཡོད་པ་རེད། རི་བོ་ཇོ་མོ་གླང་མ་དེ་ནི་འཛམ་གླིང་ནང་ནས་རི་བོ་མཐོ་ཤོས་དེ་ཡིན་པར་སོང་ཙང། རི་རྩེད་པ་མང་པོས་རྩ་ཆེའི་གོ་སྐབས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་ནང་ལྟར་ས་གནས་མི་དམངས་ཚོར་ལས་ཀའི་གོ་སྐབས་ཤིག་དང་བལ་ཡུལ་གྱི་དཔལ་འབྱོར་ཐོག་ལ་ཡང་ཁེ་ཕན་ཆེན་པོ་ཡོང་གི་ཡོད་པ་རེད། གྲགས་ཅན་རི་རྩེད་པ་གཉིས་ནས་དེ་སྔ་མི་ལོ་བདུན་ཅུ་དོན་གཅིག་གོང་དུ་རི་བོ་ཇོ་མོ་གླང་མའི་ཡང་རྩེར་འཛེགས་པ་དེ་ནས་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོའི་འགོ་སྟོད་བར། རི་བོ་ཇོ་མོ་གླང་མའི་སྟེང་རི་རྩེད་བྱེད་མཁན་མི་གྲངས་གཅིག་ཁྲི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ཙམ་ཞིག་བྱུང་ཡོད་པ་དེ་དག་གིས་རི་བོའི་གནས་སྟངས་ཁག་རྒྱུས་ལོན་བྱུང་ཡོད་པ་ལྟར་རི་བོའི་ཁོར་ཡུག་གནས་སྟངས་ལ་ཡང་དོ་ཕོག་མི་ཉུང་བ་ཞིག་བཏང་ཡོད་པ་དེ་ནི་བརྗོད་མི་དགོས་པ་ཞིག་ཏུ་གྱུར་ཡོད་པ་རེད། སྤྱིར་བཏང་ཇོ་མོ་གླང་མའི་སྟེང་བོད་དང་བལ་ཡུལ་གཉིས་ཀ་ནས་འཛེགས་ཐུབ་ཀྱི་ཡོད་འདུག་ན་ཡང་བོད་ཀྱི་ཕྱོགས་ནས་འཛེགས་རྒྱུར་སྐབས་རེ་རྒྱ་ནག་གཞུང་གི་དམ་དྲག་ཁག་ལ་བརྟེན་ནས་རི་རྩེད་པ་མང་ཆེ་བས་བལ་ཡུལ་ཕྱོགས་ནས་འཛེགས་རྒྱུར་ཕྲན་བུའི་ཉེན་ཁ་ཆེ་བ་ཡོད་མེད་ལ་མ་ལྟོས་པར་བལ་ཡུལ་ཕྱོགས་ནས་འཛེགས་རྒྱུར་འདུན་པ་ཆེ་བ་བྱེད་ཀྱི་ཡོད་འདུག་འདས་པའི་མི་ལོ་དྲུག་ཅུ་རེ་གཅིག་ཙམ་ཞིག་གི་རིང་རི་རྩེད་བྱེད་མཁན་ཚོར་སྐབས་རེར་རི་བོའི་སྟེང་གད་སྙིགས་གང་བྱུང་གཡུག་མི་རུང་བའི་ནན་སྐུལ་དང། སོ་སོས་བེད་སྤྱོད་ཟིན་པའི་འགྱིག་ཤོག་དང་འགྱིག་དམ་ཁག་མཉམ་འཁྱེར་དགོས་པའི་དྲན་སྐུལ་བྱས་ཡོད་མེད་ལ་མ་ལྟོས་པར་ད་ཆ་རི་རྩེད་པ་ཁག་དང་ཁོང་ཚོར་ལམ་རྒྱུས་བྱེད་མཁན་ཤར་པ་རི་རྩེད་པ་ལ་སོགས་ཚང་མར་སྒྲིག་གཞི་གསར་པ་ཞིག་བཟོ་དགོས་པའི་རྒྱུ་རྐྱེན་ཇི་ཡིན་སྐོར་ལ་རོབ་ཙམ་ཞུས་པ་ཡིན་ན། ད་བར་རི་རྩེད་པ་ཚོས་རི་གཤམ་དུ་ཚ་ཕོག་རྒྱག་ཡུལ་ཁག་ཏུ་བཙོག་གཅིན་བཏང་བ་ཁག་དང་ལྟོ་ཆས་བཟོས་པའི་གད་སྙིགས་དང།

ལྷག་པར་ཇོ་མོ་གླང་མའི་སྟེང་རི་རྩེད་བྱ་རྒྱུར་ལུས་པོ་གོམས་འདྲིས་བྱེད་ཡུལ Base Camp དང་ཚ་ཕོག་རྒྱག་ཡུལ Camp ཁག་གཞན་པ་ཁག་དང་རི་བོའི་ལྷོ་ཉག་ཕྱོགས་སུ་གངས་དང་འཁྱགས་པ་ཉུང་བའི་ས་གནས་ཁག་ཏུ་བཙོག་པ་ཧ་ཅང་མང་བར་གྱུར་ཡོད་པ་རེད། གནས་སྟངས་དེ་ཚོའི་སྐོར་རི་བོ་ཇོ་མོ་གླང་མའི་སྟེང་སྐྱོད་མྱོང་མེད་མཁན་ཞིག་གིས་རྟོགས་དཀའ་བའི་གནས་སྟངས་ཤིག་ཆགས་ཡོད་འདུག་ན་ཡང། རི་བོ་ཇོ་མོ་གླང་མའི་སྟེང་ཐེངས་མ་བཅུ་བདུན་ཙམ་ཞིག་འཛེགས་མྱོང་ཡོད་པ་དེའི་ཁར་རྒྱལ་སྤྱིའི་རི་བོ་མཐོ་གྲས་ཁག་གི་སྟེང་དུ་ཡང་བསྐྱོད་མྱོང་ཡོད་མཁན་ཤར་པ་ལྷག་པ་རི་ཏ་ལགས་ཀྱིས་གསུངས་པར་བྱས་ན་རི་བོའི་སྟེང། བཙོག་ཆེན་མང་བའི་གནས་སྟངས་དེ། ལོ་རེ་བཞིན་ཇེ་སྡུག་ཏུ་འགྲོ་གི་འདུག་ལྷག་པར་དུ། ཚ་ཕོག་རྒྱག་ཡུལ Camp དང་པོ་དང་གཉིས་པའི་ནང་རི་རྩེད་པ་ཚོས་གངས་དང་འཁྱགས་པ་ལ་ཨི་ཁུང་བྲུས་ནས་བཙོག་ཆེན་བཏང་བ་ཁག་དེང་སྐབས་འཁྱགས་པ་བཞུར་བའི་མཚམས་སུ་བཙོག་པའི་དྲི་མས་ཁེངས་ནས་ལམ་བར་བསྐྱོད་རྒྱུར་ཡང་དཀའ་ངལ་འཕྲད་ཀྱི་ཡོད་པ་ཁག་གསལ་སྟོན་གནང་བཞག་དེ་བཞིན་ཨ་མེ་རི་ཀའི་ནང Madison Mountaineering ཟེར་བ་རི་རྩེད་པ་ཚོར་སྦྱོང་བརྡར་སྤྲོད་མཁན་རི་རྩེད་ཐོག་ལ་མཁས་པ་སྐུ་ཞབས Garrett Madison ཞུ་བ་དེ་ཡིས་གསུངས་པར་བྱས་ན་རི་བོ་ཇོ་མོ་གླང་མའི་སྟེང་བཙོག་ཆེན་མང་བའི་དཀའ་ངལ་ཇེ་མང་དུ་འགྲོ་གི་ཡོད་པ་དེ་དག་ལས་གཡོལ་ནས་སྡོད་ཐབས་མི་འདུག་ཞེས་གསུངས་ཡོད་པ་ནང་ལྟར་ཨ་མེ་རི་ཀའི་མངའ་སྡེ་ཀལ་ལི་ཧྥོ་ནི་ཡའི་ནང་ཡོད Alpenglow Expedition ཟེར་བ་རྒྱལ་སྤྱིའི་རི་རྩེད་པ་ཚོར་སྦྱོང་བརྡར་སྤྲོད་ཡུལ་དེ་ཡི་འགན་འཛིན་སྐུ་ཞབས Adrian Ballinger གྱིས་གསུངས་པར་བྱས་ན་མཐོ་ཚད་མི་ཊར་བརྒྱད་སྟོང་སྟེང་དུ་ཡོད་པའི་ཆབ་ཆེན་ཁག་འཁྱགས་ཀྱི་ཡོད་ན་ཡང་མཐོ་ཚད་དམའ་ས་ཁག་ཏུ་གངས་དང་འཁྱགས་པ་བཞུར་བའི་མཚམས་སུ་བཙོག་ཆུ་དེ་དག་ས་འོག་གི་ཆུ་དང་གཙང་ཆུ་ཁག་གི་ནང་འདྲེས་ཀྱི་ཡོད་པ་གསལ་པོ་རེད་ཅེས་གསུངས་ཡོད་པ་ནང་ལྟར། རི་བོའི་མཁའ་རླུང་དང་ཁོར་ཡུག་བཙོག་པར་འགྱུར་གྱི་ཡོད་པའི་རྐྱེན་གྱིས་རི་རྩེད་པ་ཁག་ལ་དབུགས་གཏོང་ལེན་དཀའ་བའི་དཀའ་ངལ་དང་ནད་དུག་ཕོག་མཁན་ཡང་ཇེ་མང་དུ་འགྲོ་གི་ཡོད་པ་རེད། བལ་ཡུལ་གྱི Sagarmatha Pollution Control Committee ཟེར་བ་ཇོ་མོ་གླང་མའི་སྦགས་བཙོག་སྟངས་འཛིན་བྱེད་མཁན་ལས་ཁང་དེ་ཡིས་བརྗོད་པར་བྱས་ན། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོར་དཔྱིད་ཀའི་ནམ་དུས་གཅིག་པུར། རི་རྩེད་བྱེད་མཁན་ཚོས་རི་གཤམ Base Camp གཅིག་པུའི་ནང་གད་སྙིགས་ལྗིད་ཚད་ཊོན་བདུན་ཅུ་དོན་ལྔ་ཙམ་ཞིག་བཟོས་ཡོད་པ་དེ་དག་དབྱེ་སེལ་བྱས་ཏེ་རི་བོའི་ཉེ་འཁྲིས་ས་གནས Namche Bazaar ནང་སྙིགས་གཏོར་བྱས་པ་ཡིན་ཞེས་དང་འགྱིག་དང་ལྕགས་ལ་སོགས་པའི་གད་སྙིགས་དེ་དག་སྒྲུག་ཐུབ་ཀྱི་ཡོད་འདུག་ཀྱང་འཁྱགས་རོམ་ཞུ་བའི་རྗེས་སུ་བཙོག་པ་མང་པོ་མཐོང་རྒྱུ་ཡོད་པ་དེ་དག་སྒྲུག་ཐབས་མི་འདུག་ཞེས་གསལ་སྟོན་བྱས་བཞག། འཛམ་གླིང་ནང་གི་རི་བོ་མཐོ་ཤོས་ཇོ་མོ་གླང་མ་དེ་སྦགས་བཙོག་མང་བའི་དཀའ་ངལ་དེ་དག་ལས་སྲུང་སྐྱོབ་བྱ་རྒྱུར་མ་འོངས་པར་རི་རྩེད་པ་ཚོས་རང་གི་བཙོག་ཆེན་ཁག་རི་བོའི་སྟེང་དུ་མ་བཞག་པར་མཉམ་འཁྱེར་དགོས་ཀྱི་ཡོད་པའི་སྒྲིག་གཞི་གསར་པ་དེ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་བཞི་ལོ་ནས་ལག་བསྟར་འགོ་འཛུགས་བྱེད་རྒྱུ་རེད། དེའི་གོང་ནས་རི་བོ་ཇོ་མོ་གླང་མའི་ཉེ་འཁྲིས་སུ་ཆགས་པ་རྡོ་བོ་ཆེའི་བཙུན་དགོན་གྱིས་གསོལ་འདེབས་དང་ས་གནས་མི་མང་ཚོར

རི་འཛེག་བྱེད་པའི་སྐབས་ལ་རང་རང་སོ་སོའི་ཆབ་ཆེན་ཁག་མཉམ་དུ་འཁྱེར་དགོས་ཀྱི་ཡོད་པར་བརྟེན་རི་འཛེག་བསྐྱོད་ཡུལ་གྱི་བབས་ཚུགས Base Camp ཟེར་བ་དེའི་ནང་ལ་ཆབ་ཆེན་ཧ་ཅང་མང་པོ་འབྱོར་ངེས་རེད། མིའི་ཆབ་ཆེན་ཧ་ཅང་ཕོན་ཆེ་བསྡུ་རུབ་ཡོང་གི་ཡོད་པ་དེ་དག་ལ་འཕྲུལ་རིག་ལག་རྩལ་དང་རྫས་སྦྱོར་གྱི་ལམ་ནས་བེད་སྤྱོད་བྱེད་མ་ཐུབ་པ་ཡིན་ན་ས་འོག་གི་ཆུ་དང་གཡས་གཡོན་གྱི་ཁོར་ཡུག་འབག་བཙོག་ཅན་དུ་འགྱུར་རྒྱུའི་ཉེན་ཁ་ཆེན་པོ་ཡོད་རེད། བྱས་ཙང་རི་འཛེགས་པ་རྣམས་དང་ཤར་པ་ལམ་རྒྱུས་པ་ཁག་དོ་པོ་འོར་འདྲེན་བྱེད་མཁན་ཚང་མས་རི་བོའི་ཁོར་ཡུག་ལ་བསམ་ཤེས་བྱེད་གལ་ཆེ་བ་ཞིག་ཏུ་གྱུར་ཡོད། དེའི་གོང་ནས་རི་བོའི་རྒྱ་རྒྱུད་དང་ཉེ་འགྲམ་ས་གནས་ཁག་ཏུ་གནས་སྡོད་བྱེད་མཁན་མི་མང་རྣམས་ཡུན་གནས་ཐུབ་ཐབས་ལ་དམིགས་ཏེ། Mount Everest Biogas Project ཟེར་བ་གཞུང་འབྲེལ་མ་ཡིན་པའི་རུ་ཁག་ཞིག་དང་མཉམ་དུ་ལས་འཆར་ཞིག་སྤེལ་གྱི་ཡོད་པ་ལ་ང་ཚོའི་ལས་འཆར་དེའི་ཐོག་ནས་ཇོ་མོ་གླང་མའི་སྟེང་ནས་འཁྱེར་བའི་བཙོག་པ་ཁག་ལ་རྫས་སྦྱོར་སྦྱར་ཏེ། Methane Gas། དེ་ཡང་རླུང་ལ་བསྒྱུར་ནས་ས་གནས་ཀྱི་མི་མང་ཚོར་ཉིན་རེའི་ལྟོ་ཆས་སྐོལ་ཡག་དང་དེ་ག་ནང་བཞིན་ཟ་མ་འདྲ་མིན་བཟོ་རྒྱུར་ཤིང་དང་རྡོ་སྣུམ་ལ་སོགས་པ་བེད་སྤྱོད་བྱེད་མི་དགོས་པར་ཡང་རླུང་བཏང་རྒྱུ་ཡོང་གི་ཡོད་པའི་ཁར་ལྷག་རོ་ཁག་བེད་མེད་དུ་མ་གཡུག་པར་ཞིང་པ་ཚོར་བེད་སྤྱོད་ཡོད་པའི་རྫས་ལུད་ལ་བསྒྱུར་ནས་ས་གནས་ཀྱི་མི་མང་ཚོར་ཕན་ཐོགས་ཡོང་གི་ཡོད་པ་བཞིན་རི་འཛེག་དང་ལམ་རྒྱུས་པ་ཚང་མས་རི་བོའི་ཁོར་ཡུག་ལ་བསམ་ཞིབ་གནང་བའི་ཐོག་ནས་གནོད་འཚེ་མི་ཡོང་པའི་ཐབས་ལམ་འཚོལ་ཞིབ་བྱེད་གལ་ཆེ་བར་གྱུར་ཡོད།

རི་བོའི་སྟེང་དུ་མ་བསྐྱོད་པའི་གོང་འོག་ནས་ཆབ་ཆེན་འཇོག་ཡུལ་འགྱིག་ཤོག་གི་ཁུག་མ་ཉོས་པ་དེ་དག་བེད་སྤྱོད་བྱས་ནས་ཕྱིར་ལོག་བྱེད་པའི་མཚམས་སུ་རི་གཤམ་དུ་རྩིས་སྤྲོད་བྱ་དགོས་ཀྱི་ཡོད་པའི་སྐོར་ལ་གསལ་སྟོན་གནང་འདུག་བལ་ཡུལ་ཕྱོགས་ནས་རི་བོ་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ཚོར་ད་ལོ་ནས་མཉམ་འཁྱེར་དགོས་པའི་འགྱིག་གི་ཁུག་མ་དེ་དག་དམིགས་བསལ་ཆེད་བཟོས་བྱས་པ་ཞིག་ཡིན་པ་སོང་ཙང་ཁུག་མའི་ནང་ཡོད་པའི་ཆབ་ཆེན་ཁག་དྲི་མ་མེད་པ་དང་མཁྲེགས་པོར་བསྒྱུར་ནས་མཉམ་འཁྱེར་བྱ་རྒྱུར་སྟབས། བདེ་བར་འགྱུར་གྱི་ཡོད་འདུག་འགྱིག་གི་ཁུག་མ་དེའི་རིགས་ད་བར་ཇོ་མོ་གླང་མའི་སྟེང་རི་འཛེག་བྱེད་མཁན་ཚོས་བེད་སྤྱོད་བྱེད་མྱོང་མེད་ན་ཡང་ཨ་མི་རི་ཀའི་ནང Mount Whitney Trail དང Zion National Park ལ་སོགས་སྤྱི་གླིང་ཁག་དང་ལྷོ་སྣེའི་འཁྱགས་རོམ་གླིང་ཕྲན Antarctica ནང་སྐྱོད་མཁན་ཞིབ་འཇུག་པ་ཚོས་བེད་སྤྱོད་བྱེད་ཀྱི་ཡོད་པ་རེད། ད་ལན་བལ་ཡུལ་ནང་རི་བོ་ཇོ་མོ་གླང་མ་འཛེག་མཁན་ཚོར། ཨ་མི་རི་ཀ་ནས་འགྱིག་གི་ཁུག་མ་བཞི་སྟོང་ཙམ་ཞིག་མངགས་གཏོང་བྱས་པ་དེ་ཐོག་ནས་རི་བོ་ཇོ་མོ་གླང་མའི་ཁོར་ཡུག་གནས་སྟངས་ཁ་བཟང་དུ་འགྲོ་རྒྱུའི་རེ་བ་བཅང་གི་ཡོད་པ་རེད། དེ་རིང་གི་ལས་རིམ་འདི་འདིར་ཡག་ཞུ་མཚམས་བཞག་གི་ཡིན་ལྷན་རྒྱས་ཚོས་ང་ཚོའི་ལས་རིམ་གསན་པར་བཀའ་དྲིན་ཆེ་ལེ་ཚན་གཞུག་མར་མཇལ་ཡོང། འདི Voice of America དེའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ཐེངས་འདིའི་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བུད་མེད་ཀྱི་ལེ་ཚན་གྱི་ནང་ལ། ལོ་ངོ་ཉི་ཤུ་རྩ་གསུམ་ལྷག་གི་རིང་ལ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནང་ལ་རྩོད་རྙོག་འདུམ་འགྲིག་གི་ཐོག་ལ་ཕྱག་ལས་གནང་མྱོང་མཁན་བོད་ཀྱི་རྩོད་རྙོག་འདུམ་འགྲིག་བསྟི་གནས་ཁང་གི་འགན་འཛིན་གཞོན་པ་བསོད་ནམས་བདེ་ཆེན་ལགས་དང་ལྷན་དུ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་འོད་ལྡན་ལགས་ཀྱིས་གླེང་མོལ་གནང་པའི་གནས་ཚུལ་དེ་གསན་རོགས་གནང།

འབྲེལ་བ་ཡོད་དུས་ཙམ་པ་ལ་ངས་སློབ་གྲྭ་ཆུང་ཆུང་ཅིག་ལ་དགེ་རྒན་ཡི་ལས་ཀ་ཏོག་ཙམ་བྱས་ཕྲུ་གུ་སློབ་སློབ་ཕྲུག་ཆུང་ཆུང་ལ་བསླབས་ནས། འདིས་འབྲེལ་བ་དམ་པོ་བྱས་དཔེ་ཡག་པོ་བྱུང་ཟེར་ནས་ནི་འདི་རྗེས་ལ་ནི། རྩོད་རྙོག་འདུམ་འགྲིག་གི་སྦྱོང་བརྡར་འདི་འདྲའི་ད། Trainers Training Program། ཞུ་གི་རེད་མ་འོངས་ལ Trainer ཆགས་ཡས་ཀྱི་སྦྱོང་བརྡར། དེ་ཡིན་དུས་ནི་སྦྱོང་བརྡར་སྤྲོད་མཁན་གྱི་སྦྱོང་བརྡར་ལ་ནི་གསུང་གི་འདུག་འདི་འདྲའི་ཅིག་གོ་སྐབས་རག་དུས་ལོ་གཅིག་གང་ཚར་གྱི Program རེད་བཞག། འདི་ནང་ལ་དེའི་གོ་སྒྲིག་གནང་མཁན་དེ Denmark རྩོད་རྙོག་འདུམ་པའི་ལྟེ་གནས་ཁང་གིས་གནང་འདུག་ཨ། འདི་ལ་འཛུལ་ཞུགས་བྱེད་ཡའི་གོ་སྐབས་རག་སོང། དེ་རྗེས་ལ་བྱས་ནས་ད་ད་ལྟ་རྩོད་རྙོག་འདུམ་འགྲིག་ལབ་ན་ག་རེ་ཡིན་པ་དང་དེ་འདྲའི་གི་ཅིག་སློབ་སྦྱོང་དེ་དུས་རག་ཡོད་དུས་ཙམ་པ་ལ་ང་རང་ཚོ་དེ་ནས་ལྟེ་གནས་ཁང། རྩོད་རྙོག་འདུམ་འགྲིག་ལྟེ་གནས་ཁང་འགོ་བཙུགས། དེ་ནས་ཕྱིན་ད་མུ་མཐུད་ནས་དེ་རང་ལས་ཀ་བྱེད་བསྡད་ཡོད། ལགས་སོ། བོད་ཀྱི་རྩོད་རྙོག་འདུམ་འགྲིག་ལྟེ་གནས་ཁང་དེ་ཉིས་སྟོང་གཅིག་གི་ལོར་ལ་གསར་འཛུགས་བྱས་འདུག། འདི་ནང་ལ་གསར་འཛུགས་བྱེད་མཁན་གྱི་ཚོགས་མི་ནང་ལས་བདེ་ཆེན་ལགས་ཡོད་བྱས་ནས་ད་འདི་ཡིན་དུས་ད། ཐོག་མ་ད་དེ་བོད་ཀྱི་རྩོད་རྙོག་འདུམ་འགྲིག་ལྟེ་གནས་ཁང་དེ་ང་ཚོའི་སྤྱི་ཚོགས་ནང་ལ་གནས་བབ་ག་རེ་འདྲ་བོ་ཞིག་ལ་གཟིགས་ནས་དེ་ཚོགས་པ་དེ་བཙུགས་དགོས་ཀྱི་དགོས་པ་འགྲོ་སྲིད་སོ། ད་སྤྱིར་བཏང་སྤྱི་ཚོགས་ག་པར་འགྲོ་ཡིན་ནའི་ཚང་མ་མཐུན་པོ་ཡོང་མ་རེད་པ། བསམ་ཚུལ་མ་འདྲ་བ་ཡོང་གི་རེད་ཨ་ནི་བསམ་ཚུལ་མ་འདྲ་བ་དགོས་ཀྱི་ཡང་རེད་པ། བྱས་ཙང་སྤྱི་ཚོགས་མང་པོ་ཅིག་ལ་མི་འདྲ་བ་དང་མི་མཐུན་པ་ཡོད་བའི་སྐབས་ལ་རྣམ་གཞག་དེ་རྣམ་གཞག་ངན་པའི་གི་ཕྱོགས་ལ་བསྒྱུར་བྱས། གཅིག་གིས་གཅིག་ལ་འཁོན་འཛིན་བྱས། གནས་ཚུལ་ག་རེ་ཡིན་པ་དེའི་སྐོར་ལ་མེད་པར་བྱས། མི་དང་མི་ལ་སྡུག་རིགས་ངན་ཚད་ལབ་དེ་ཡ་དེ་འདྲས་བྱེད་ཀྱི་བྱེད་ཀྱི་བྱས་ནས་རྐྱེན་རྩ་ཡ། རྐྱེན་རྩ་མ་སོང་ན་དེ་འདྲས་འགྲོ་གི་བྱས་ཡར་འཛེགས་བྱས Escalate བྱས་ནས་རྩོད་རྙོག་དེ་གས་དུག་རུ་བཀྲོལ་ནས། མཐའ་མ་དེ་ལ། འཚེ་བའི་གི་ལམ་ནས་འགྲོ་ནས Violent ཆགས་ནི་ཟིང་ཆ་རྒྱག་ཡ་དང་དེ་འདྲ་ཡོང་གི་འདུག་དེ་ནི་ང་ཚོ་བཙན་བྱོལ་བ་ཅིག་ཡིན་དུས་ཙམ་པ་ལ་སོ་སོ་ལུང་པ་ཡོད་མ་རེད་ལུང་པ་གཞན་པ་ཅིག་ནང་ལོགས་ལ་མི་རིགས་གཞན་པ་ཅིག་གི་བར་ལ་དེ་ནང་བཞིན་གྱི་རིག་གཞུང་མ་འདྲ་བ་ཅིག་དང་ཆོས་ལུགས་མ་འདྲ་བ་ཅིག་གི་བར་ལ་བསྡད་དུས། མ་འདྲ་བ་དང་མི་མཐུན་པ་ག་ཚོད་མང་བ་ཡོད་ན་རྩོད་རྙོག་ཡོང་ཡག་གི་ཉེན་ཁ་ཆེ་ཡོད་རེད་ཐོག་མ་ང་ཚོ་དེ་སློབ་སྦྱོང་འགྲོ་བཞིན་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ལ་མཇལ་ཁ་གི་གོ་སྐབས་ཅིག་ཡག་པོ་ཞེ་པོ་ཅིག་བཟང་པོ་ཞེ་པོ་ཅིག་ཐོབ་རེད་དེའི་སྐབས་ལ་འདི་ནས། སྐུ་མདུན་གྱི་བཀའ་སློབ་རྣམས་མ་གསུང་དུས་ཙམ་པར་རྩོད་རྙོག་དེ་ནི། མི་གི་ཆ་ཤས་དང་མི་གི་ཀླད་པའི་གི་བསམ་སྟངས་དང་མ་འདྲ་མ་འདྲ་བའི་གི་ཆ་ཤས་ཐོག་ནས་དེ། ཡོང་གི་འདུག། བསམ་སྟངས་དང་མ་འདྲ་བ་ཡོད་ཙང་དཔེ་རྩོད་རྙོག་ཡོང་གྱི་ཉེན་ཁ་ཡོད་རོ། དེ་ཡིན་དུས་ནི། དེ་ནས་གི་ཡང་ཐབས་ལམ་ཅིག་ཡར་རྒྱས་བཏང་ནས་མ། དེ་ནས་མ། ཐར་ཡག་གི་དང་ཡར་རྒྱས་བཏང་ཡག་གི་ཐབས་ལམ་ཅིག་བསམ་བློ་བཏང་ཡོང་དུས་ཙམ་པ་ལ། མི་རང་གི་ཀླད་པ་གི་བེད་སྤྱོད་བཏང་ནི་སྟོན་དགོས་ཀྱི་རེད་མ་གཞི་ལག་ཆ་དེ་འདྲས་གི་བེད་སྤྱོད་བཏང་དགོས་པ་མ་རེད་གསུངས་སོ། དེ་ཡིན་དུས་ནི། མི་ཚེ་ནང་ལོགས་ལ་ཁོ་རང་ཆ་ཤས་འདྲ་ཆགས་བསྡད་དུས། ད་འདི་ནི་བཙན་བྱོལ་བ་ཅིག་ཡིན་པའི་ཆ་ནས་ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ང་རང་གི་ཆུང་དུས་ལ་གནས་ཚུལ་དེ་འདྲའི་ཁ་ཤས་མཐོང་མྱོང་ཡོད། ད་མི་རིགས་གཞན་པ་ཅིག་མཉམ་དུ་བསྟུན་བསྡད་དུས་ཙམ་པ་ལ་ནི། གནས་ཚུལ་ཆུང་ཆུང་ཅིག་འདི་སྐོར་མི་གང་ཟག་གཉིས་ཀྱི་བར་ལ་གི་བྱུང་འགྱུར་ཅིག་དེ་རྗེས་ལ་ནི་སྤྱི་ཚོགས་ཅིག་གི་ནོར་འཁྲུལ་བཟོ་བའི་འདྲ་བོ་དང་སྤྱི་ཚོགས་གཅིག་གིས་གཅིག་ལ་སྡུག་ཅག་བྱེད་པའི་བཟོ་འདྲ་དེ་འདྲའི་འདྲ་ཆགས་ཁོ་ཚོ་དང་ང་ཚོ་ལ་ནི་དབྱེ་བ་ཅིག་ཕྱེ། དེ་འདྲས་ཀྱི་དུས་ཚོད་ཤར་ནས་ཙམ་པ་ག་འདྲས་ཅན་ནས་ཡིན་ན་དེ་འདྲས་ད་ལྟ་བར་དུ་དེ་འདྲས་མཐུན་པོ་འཆམ་པོ་ཡག་པོ་གཅིག་གཅིག་ལ་བརྩི་བཀུར་ཡོད་བ་དེ་དེ་ཡོད་དེ། ཡིན་ནས་ད་ཧོབ་ཏེ་མེད་པའི་ཅིག་གནས་ཚུལ་ཆུང་ཆུང་ཞིག་མི་གང་ཟག་གཉིས་ཀ་ཅིག་གནས་ཚུལ་དུས་སྤྱི་ཚོགས་གང་ས་ག་ཆགས་ཡོང་དུས་ཙམ་པ་ལ་ནི་བློ་འཚབ་ཅིག་སྐྱེ་གི་འདུག་ག་འདྲས་འགྲོ་ཡིན་ན་བསམ་བསམ་དེ་ཡིན་དུས་ང་ཚོའི་གིས། རྩོད་རྙོག་འདུམ་པའི་ཐོག་མ་དེ་དངོས་གནས་བཙན་བྱོལ་སྤྱི་ཚོགས་ད་ག་འདྲས་ཡིན་པ་ཡིན་ནས་དགོས་ཡག་གི་དཔེ་ལས་བཙན་གལ་ཆེན་པོ་ཅིག་ཡིན་པ་མཐོང། འདི་དང་མཉམ་དུ་ལ་ནི་བོད་པའི་སྤྱི་ཚོགས་འདྲ་པོ་ཡིན་པ་ཡིན་ན་ང་ཚོ་དངོས་གནས། ད་ལྟ་ང་ཚོའི་ཕ་མ་ནས་བྱས་ནས་མ་དཔེ་ཡ་རབས་ཐོག་ནས་འདི་ནང་ལོགས་ལ་ཡར་རྒྱས་རང་གི་ལམ་ལ་འགྲོ་ནས་དཔེ་སྤྱི་ཚོགས་དཔེ་ཚགས་ཚུད་པོ་ཡག་པོ་ཆགས་བསྡད་རོ། ཨ་ནི་ང་རང་ཚོ་ད་དེ་ནས་ག་ལི་ག་ལི་གཞོན་པ་ཚོ་ལ་མ་དེ་ནང་བཞིན་གི་སྐྱབས་མགོན་རིན་པོ་ཆེ་ག་ཚོད་ག་དུས་ནས་བཀའ་སློབ་གནང་བསྡད་ཀྱི་ད་འཚེ་མེད་ཞི་བའི་གི་ལམ་འདི་མུ་མཐུད་ནི་གནས་ཐུབ་པའི་དེ་འདྲས་ཀྱི་བསམ་བློ་ཐོག་ནས་ནི་འགོ་ཚུགས་རྒྱུ་རེད།

གོ་སྐབས་ཅིག་ད་དངངས་འཚབ་ཏེ་གཅིག་ལ་གཅིག་ལྟ་བ་མི་མཐུན་ཅིག་ཁོ་རང་གི་ཅིག་རེད་ལབ་དེ་ལ་སོ་སོ་གི་མ་རེད་ལབ་ཡ་ཅིག་དུས་ཚོད་ཅིག་ཤར་དུས་གཅིག་བྱས་ན་འདི་གོ་སྐབས་འདི་ཟིན་ནི་ཡར་རྒྱས་ཀྱི་ལམ་ལ་འགྲོ་ཡ་སྤྱི་ཚོགས་ནང་ལོགས་ལ་འགྱུར་བ་ཧང་སང་ཡ་གི་དེ་བཟང་སྤྱོད་ཀྱི་ཐོག་ནས་འགྱུར་བ་ཤུགས་ཆེན་པོ་བཏང་ཡ་དེ་འདྲས་ཀྱི་གོ་སྐབས་ཅིག་ཡོང་སྲིད་བ་རོ། བྱས་ཙང་ང་ཚོ་ག་དུས་ནས་རྩོད་རྙོག་འདི་ལ་གོ་སྐབས་ཅིག་ལ་མིག་ལྟ་བྱེད་རོ། རྩོད་རྙོག་གི་གཞི་རྩ་འདི་ལ་ནི་ནམ་སང་ངན་པའི་ཕྱོགས་ལ་བརྩི་བ་ཡིན་ན་མི་མང་པོ་ཅིག་གིས། སྦས་བྱ་ཡག་གི་འབད་བརྩོན་བྱེད་ཀྱི་འདུག། ཁོ་ལ་སྦས་ནི་ཡིབ་ཡས་གབ་ཡས་ཁེ་ཡོད་མ་རོ། ད་ལྟ་དེས་ང་ལ་ཁྱེད་རང་གི་གཡོལ་ཐབས་གནང་བ་ཡིན་ནས་མ་འོངས་ལ་ག་ལི་ག་ལི་ཡར་འགྲོ་ཡོང་ཙམ་པ་ལ་ཡང་འདི་ལ་ཅིག་ཁ་ཐུག་ཞིག་རྒྱག་དུས་ཙམ་པ་ལ་གཅིག་བྱས་ན་སྔས་མ་ལས་ད་ལྟ་སྡུག་ཏུ་འགྲོ་ཡས་ད། བསམ་ཚུལ་སྡུག་ག་ད་ཁོང་འཁོན་འཛིང་ད་འདི་གས་མང་དུ་འགྲོ་སྲིད་བ་རོ། བྱས་ཙང་ང་ཚོས་ག་རི་ཞུ་གི་རོ་ན། རྩོད་རྙོག་དེ་ལ་གོ་སྐབས་འདྲ་པོ་ཅིག་བརྩིས་པ་ཡིན་ན། ཐབས་ཤེས་མང་པོ་དཔེ་ཡོད་རེད་ད་མེད་པ་མ་རེད་ད་ང་ཚོས་ཀྱི་ལྟེ་གནས་ཁང་གིས་དེ་རང་ལ་སྦྱོང་བརྡར་བྱས་ནས་དཀའ་ངལ་དེ་འདྲ་འཕྲད་པའི་སྐབས་ལ་ཐབས་ལམ་ག་འདྲས་སེ་བཏོན་ཐུབ་ས་རེད། སྐད་ཆ་ཚིག་ག་འདྲས་བཤད་ན་དེ་གི་ཕན་ཐོགས་པ་འདུག་ཚིག་ག་འདྲས་བཤད་ན་གནོད་ཀྱི་འདུག་ད་འོ་དེ་འདྲས་ཀྱི་ད་ཟབ་སྦྱོང་ནང་ལོགས་ལ་མང་ཆེ་ད Communication Skills དེ་འདྲས་དཔེ་མང་པོ་བརྡ་ལན་གྱི་ནུས་པ་དེ་འདྲས་མང་པོ་ཅིག་དེ་ག་ང་ཚོ་སྦྱོང་བརྡར་བྱེད་དགོས། ལགས་འོང་ད་ད་ལྟ་བསོད་ནམས་ལགས་ཀྱིས་གསུངས་ཡ་ལ་གཅིག་ཟབ་སྦྱོང་རིགས་འདྲ་མི་འདྲ་གནང་གི་ཡོད་རེད་གསུངས་སོང། ད་དེའི་ནང་ལ་ནས་ཟབ་སྦྱོང་གཅིག་སྙིང་བསྡུས་འདྲ་ཞུས་པ་ཡིན་ན་ག་རེ་འདྲ་གནང་གི་ཡོད་རེད་ཨ་ནི་འདིས་ཀྱིས་ང་ཚོའི་སྤྱི་ཚོགས་ནང་ལ་ད་ག་རེ་ལབ་དགོས་རེད་ཤུགས་རྐྱེན་བཟང་ངན་ག་རེ་འགྲོ་སྲིད་ཀྱི་འདུག་ད་ལྟ། ང་ཚོ་གིས་ད་ང་ཚོ་ཚོགས་པ་ག་ལེ་ག་ལེ་ཆེ་རུ་ད་ད་དེ་ཞིག་རྒྱ་ཁྱབ་ཆེ་རུ་འགྲོ་བ་ནང་བཞིན་གྱི་ང་རང་ཚོ་གིས་ད་ལས་རིམ་ད་དེ་ཚོ་གི་འགྱུར་བ་ཐེབས་ཀྱིན་ཐེབས་ཀྱིན་ད་སྤྱི་ཚོགས་དགོས་མཁོ་དཔག་ཚོད་ཀྱི་འགྱུར་བ་ཐེབས་ཀྱིན་ཐེབས་ཀྱིན་འགྲོ་བསྡད་ཡོད་རེད། ཐོག་མར་འགོ་བཙུགས་ཏེ་ད་ང་ཚོ་མང་ཆེ་བ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ལས་དང་པོ་ང་རང་ཚོས་ཅིག་རྩོད་རྙོག་འདུམ་སྒྲིག་གི་ཐབས་ལམ་འདི་ནང་བཞིན་གྱི་བརྡ་ལན་གྱི་དམུ་ནེ་བཟང་སྤྱོད་ཀྱི་ཐོག་ནས་ཐབས་ལམ་འདི་འདྲའི་མང་པོ་ཞེ་པོ་ཅིག་སོ་སོས་ཤེས་ཀྱི་ཡོད་འདི་གང་མང་མང་ཅིག་མི་མང་ནང་ལོགས་ལ་མར་བཀྲམ་ཐུབ་ཡ་ད་དེ་འདྲས་ཀྱི་འབད་བརྩོན་བྱས་ནས་གཞིས་ཆགས་ཁག་ད་མཐོ་རིམ་སློབ་གྲྭ་ཁག་སློབ་ཕྲུག་ནང་ད་འདི་འདྲས་མང་པོ་ཞིག་འགྲོ་བསྡད་ཡོད་རེད་གཞོན་སྐྱེས་ནུས་སྟོབས་འཕེལ་རྒྱས་ཀྱི་ཟབ་སྦྱོང་གོ་སྒྲིག་ཞུས་ཡོད་རེད་བུད་མེད་ནུས་སྟོབས་འཕེལ་རྒྱས་ཀྱི་ཟབ་སྦྱོང་གོ་སྒྲིག་ཞུས་ཡོད་རེད་འདི་ནང་བཞིན་གྱི་ནི་གཞིས་ཆགས་ཁག་ག་བ་ཅིག་ནས་ད་ང་ཚོ་གང་མང་མང་ཁྱབ་ཁྱབ་སྤེལ་བྱས། དེ་ནས་ག་ལེ་ད་ཡིན་དུས་ཙམ་པར་སོ་སོ་ཡང་ཏོག་ཙམ་གདེང་ཚོད་ཆེར་འགྲོ། ནི་ང་རང་ཚོ་ཚོགས་པ་ལ་ཡང་མི་གཞན་པ་གིས་ཚུར། ཡིད་ཆེས་འདྲ་ཅིག་རྙེད་ཡོང་དུས་ཙམ་པ་ལ་ག་ལེ་ག་ལེ་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ནི། བོད་པ་དང་རྒྱ་གར་གཡས་གཡོན་ང་ཚོ་ཡུལ་མི་འདི་ཚོ་ཚང་མ་དངོས་གནས་མཐུན་ལམ་དེ་གས་དེ་བཟང་རུ་གཏོང་དངོས་གནས་ཀྱི་གཅིག་གཅིག་གི་སེམས་གཏིང་ནས་ཡིད་ཆེས་ཡོད་པ་ཡིན་ན་མ་འོངས་པ་ལ་གནས་ཚུལ་ཆུང་ཆུང་ཅང་ག་ཅུང་ངེ་ཅིག་ཆུང་ཆུང་བྱུང་བ་ཡིན་ནའི་ཀྱི་ལམ་སང་གཅིག་ཡ། འཕག་ཚག་ཡར་འཕར་མ་དགོས་པའི་ཐོག་ནས། བསམ་བློ་བཏང་སྟངས་ཀྱི་ཐོག་ནས་རང་ནས་ཅིག་མཐུད། ཕར་ཚུར་ལག་པ་སྤྲད་ནས་ཐབས་ལམ་འདོན་ཡ་གི་དེ་འདྲས་བསམ་བཏང་ནས་ཡང། གར Intercultural Workshop ལ་ནི་བོད་པ་དང་རྒྱ་གར་མཉམ་དུ་བསྡད་ཡ་གི་ཟབ་སྦྱོང་དེ་འདྲས་གོ་སྒྲིག་ཞུས་ཡོད་རེད། ང་ཚོས་གི་ག་རེ་གལ་ཆེན་པོ་བརྩི་གི་ཡོད་ཞུ་བ་ཡིན་ན། ཟབ་སྦྱོང་དམིགས་ཡུལ་གཅིག་རང་དཔེ་བཞག་ན་ད་ང་ཚོ། ད་བུད་མེད་ལ། ག་རེ་ལབ་དགོས་རེད། གོ་སྒྲིག་གི་ནུས་པ་དེ་གའི་སྐད་གསེང་གི་ཟབ་སྦྱོང་འདྲ་ཅིག་ཡིན་པ་ཡིན་ན་དེ་རང་གི་བསམ་བློ་གི་ཐོག་ནས་ཅིག་ཁྲིད་སྟངས་སྦྱོར་བ། Communication Skill། ཡིན་པ་ཡིན་ན་རང་ད་དེ་རང་གི་ལྟ་བ་ཁྱེར་ཆོག་འདྲ་ཞིག་ད་གང་ད་ང་ཚོ་ཟབ་སྦྱོང་ག་པར་བཅར་བ་ཡིན་ནའི་ད་དཔེ Sincerely ད་དེའི་ནང་ལ་ཆབ་སྲིད་ཀྱི་བསམ་བློ་བཏང་སྟངས་ད་ཕར་འཐེན་ཚུར་འཐེན་དེ་འདྲ་ཅི་ཡང་མེད་པ་ང་ཚོས་ཀྱི་ད་སེམས་གཏིང་ནས་ད་ལྟ་ཟབ་སྦྱོང་སྤྲད་ས་ཀྱི་མི་སྣ་དེ་ཚོ་ལ་དངོས་གནས་ཁོ་རང་ཚོ་གི་མི་ཚེ། དེ་ནང་བཞིན་གྱི་ཁོ་རང་ཚོ་གི་ནང་མི་ནང་ལོགས་ཀྱི་ཁོར་ཡུག། དེ་ནང་བཞིན་ཁོ་རང་གི་ཁོ་རང་ཚོ་གི་ལས་ཀ་བྱེད་སར་ཁོར་ཡུག། ཨེ་མ་འོངས་ལ་ཁོ་རང་ཚོ་གི་སྤྱི་ཚོགས་ལ་ཞབས་ཕྱི་ཞུ་གར་མར་འགྲོ་བའི་སྐབས་ལ་དེ་དེར་ནུས་པ་སྟེར་ས་ཅིག་དངོས་གནས་བཟང་རོ་བཟང་པོའི་ཐོག་ནས་ཡང་མང་ག་སྤུངས་ཐུབ་ཡག་གི་བྱ་ཡག་གི་དེ་འདྲའི་རང་གི་བསམ་བློ་ཁྱེར་ནས་ཟབ་སྦྱོང་གོ་སྒྲིག་ཞུ་གི་ཡོད། ལགས་སོ་བདེ་ཆེན་ལགས་ད་ཅིག་ཚན་རིག་གི་ཞིབ་འཇུག་ཞིབ་འཇུག་བྱས་པའི་ནང་ལ་ཐོན་པ་དང་ཨ་ནི་སྐུ་མདུན་གྱི་བཀའ་སློབ་ནང་ལ་རྟག་ཏུ་ང་ཚོ་ག་རེ་གསུང་གི་ཡོད་ན། བུད་མེད་ལ་དེ་ག་དུས་ཡིན་པ་ཡིན་ནའི་བྱམས་སེམས་ཆེ་ཡོད་རེད་ཟེར་ནས་གསུང་གི་ཡོད་རེད་ད་དེ་ཡིན་དུས་ད་རྩོད་རྙོག་གི་རྩོད་རྙོག་འདུམ་རྩོད་རྙོག་འདུམ་འགྲིག་བྱེད་པའི་ཕྱག་ལས་འདིའི་སྐབས་ཙམ་པ་ལ་ད་བུད་མེད་ཀྱི་ད་ནུས་པ་ཤུགས་ཆེ་འགྲོ་རྒྱུའི་དོན་ཡིན་པ་བདེ་ཆེན་ལགས་ཀྱི་འདི་ལ་དགོངས་ཚུལ་ག་འདྲ་འདུག། ང་ཚོ་རྩོད་རྙོག་གི་འདུམ་འགྲིག་རྩོད་རྙོག་འདུམ་འགྲིག་གི་ད་ལྟ་ཕྱོགས་ནང་ལོགས་ནས་བལྟ་བ་ཡིན་ནའི། བུད་མེད་དེ་ག་དུས་ནས་སེམས་པ། ཕར་ཕྱོགས་འདི་ལ་སྙིང་རྗེ་སྐྱེ་ལས་སླ་བྱེད། དེ་ཡིན་དུས། མཚམས་མཚམས་ལ་སོ་སོ་སྨྲ་ས་ལ་བསམ་ཡ་དེ་མང་དྲགས། ཨ་ནི། ག་དུས་ནས་ཕར་ཕྱོགས་གི་ཁེ་ཕན་དང་སོ་སོ་ཕྲུ་གུ་སོ་སོ་ནང་མི་དང། སོ་སོའི་གཡས་གཡོན་གྱི་མི་ཚང་མ་ལ་ཅིག་སྐྱིད་པོ་དགའ་བོ། གུ་ཡངས་པོ་ཡོང་ཡ་ཆེད་དུ་སོ་སོའི་གི་དཀའ་ངལ་འདི་ལ། རྗེས་མ་རྒྱབ་ལ་བཞག་འདི་ཡིན་དུས་ཙམ་པ་ལ། དེ་འདྲས་ཀྱི་མང་པོ་མང་པོ་ཡོང་དུས་ཙམ་པ་ལ་མཚམས་མཚམས་ལ་སོ་སོ་ལ་ཅིག་དགོས་རེད་བ་ག་རེ་ལབ་རེད། Emotional Support ད་འདི་ན་གཞན་གྱི་རྒྱབ་སྐྱོར་གཞན་པ་ཕར་རྒྱབ་སྐྱོར་བྱེད་ཀྱི་ཡོད་བ་ན་གཞན་ཚུར་ཡ་རྒྱབ་སྐྱོར་དགོས་ཀྱི་འདུག་ཟབ་སྦྱོང་སྤྲད་པའི་སྐབས་ལ་ང་རང་གི་དེ་འདྲས་དུ་དོ་སྣང་ཡོང་གི་འདུག་བུ་དང་བུ་མོ་མཉམ་དུ་ད་སྤྲད་སྤྲད་སྟངས་ནི་ཟབ་སྦྱོང་ཁོར་ཡུག་ན་གསུམ་ཚང་མ་ཡོད་རེད་བ།

བསོད་ནམས་བདེ་ཆེན་ལགས་ཕྱག་ལས་གནང་དུས་ཙམ་པ་ལ་རྩོད་རྙོག་རང་ལ་ལ་རྟག་ཏུ་ད་ག་རེ་ལབ་དགོས་རེད་རྒྱུན་དུ་ད་རྟག་པ་འབྲེལ་བ་ཆགས་དུས་ཙམ་པ་ལ་བསོད་ནམས་ལགས་རང་ཉིད་ལ་ད་གཅིག་གི་ག་རེ་ལབ་དགོས་རེད། སེམས་ཁམས་ལ་ཕུ་ཟུག་དོག་པོ་ཆགས་ཡ་རེད་དང་དེ་འདྲའི་གི་གནས་བབས་དེ་འདྲ་བྱུང་འདུག་བས། མི་ཚེ་ནང་ལོགས་ལ་ཚང་མ་གཅིག་ནས་བཞུགས་མ་རེད་བ། མཚམས་རེ་ཡང་དེ་འདྲའི་ཕྱོགས་གཅིག་ནས་དཀའ་ངལ་འཕྲད་ན་ཡང་མཚམས་མཚམས་ཙམ་ཕྱོགས་གཞན་པ་ནས་དཀའ་ངལ་འཕྲད་པ་སོགས་དེ་འདྲའི་ཡོང་གི་རེད་བ་དེ་འདྲའི། དེ་ནས་ང་རང་གི་ག་དུས་ནས་ང་རང་ལས་ཁུངས་ལས་ཀ་འདྲ་བོ་ཡིན་པ་ཡིན་ན་ང་རང་ག་དུས་ནས་འབད་བརྩོན་ག་རེ་ཞུ་གི་ཡོད་ཞུ་བ་ཡིན་ན། Team ནང་ལོགས་ལ་ཅིག་མི་ཚང་མ་ཆ་སྙོམས་ནས་ཅིག་ཁ་ཤས་འདི་ནང་ལོགས་ལ་ང་ཚོ་རྒན་པ་ཡོད་རེད་ང་ཚོ་རང་གི་སློབ་ཕྲུག་འདི་གས་ད་དེ་འདྲ་ང་ཚོ་མཉམ་དུ་ལས་ཀ་བྱེད་མཁན་འདི་འདྲས་ཡོད་རེད་བ་དེ་ཡིན་དུས་ཙམ་པ་ལ་འདི་ལ་མཐོ་དམན་དང་འདི་འདྲས་མེད་བ་བྱས་ཚང་མ་ལ་ད་དམངས་གཙོ་གི་ལྟ་བ་འཁྱེར་སྟངས་ཞིག་དེ་འདི་ང་དཔེ་གལ་ཆེན་པོ་མཐོང་གི་འདུག་དམངས་གཙོ་གི་ལྟ་བ་འཁྱེར་སྟངས་འདི་གི་ཐོག་ནས་ལས་ཀ་བྱེད་དུས་ཙམ་པ་ལ་ཐག་གཅོད་བྱེད་བའི་སྐབས་ལ་དམངས་གཙོ་གི། ལྟ་གྲུབ་དེ་ཡི་འདི་ལ་གུས་ཞབས་ཀྱི་ཐོག་ནས་བྱས་བ་ཡིན་ན། དཀའ་ངལ་ཉུང་བ་འཕྲད་ཀྱི་འདུག། དེ་འདི་ད་སོ་སོ་སོ་དེ་ཆེན་པོ་ཡིན་གྱི་རེད་ཅིག་བྱས་ན། དེ་འདྲ་དཀའ་ངལ་སེམས་ཁམས་ཀྱི་ཐོག་ནས་དཀའ་ངལ་ཧ་ལས་ཡ་ཤུགས་ཆེན་པོ་དེ་འདྲ་ད་འཕྲད་མ་མྱོང་སྟེ་སེམས་ཁམས་ཀྱི་དཀའ་ངལ་ཡིན་པ་ཡིན་ན་བུ་མོ་ལ་དཀའ་ངལ་འཕྲད་དེ་ཏེ་ཅིག་ཉེན་ཁ་ཆེ་བ་ཏན་ཏན་ཡོད་ས་རེད་དྲན་གྱི་འདུག་གང་ཡིན་ཟེར་ན། སེམས་པ་ཆུང་ཆུང་བྱས་མང་པོ་ཅིག་སེམས་ནང་ལ་ཉར་ཨ་ནི་ཡ། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ནའི་རེད། བུ་ཡིས་ནོར་འཁྲུལ་བཟོས་བ་དང་བུ་མོས་ནོར་འཁྲུལ་བཟོ་བ་དེ་ལ་ཡང་ལྟ་ཕྱོགས་ཁྱད་པར་འདུག་ག། དེ་འདི་དངོས་གནས་འགྱུར་བ། ཐེབས་ན་ཨ་ནི་གཞི་ནས་ང་ཚོ་ཕོ་མོ་འདྲ་མཉམ་ཆགས་ཀྱི་རེད་བ། དེ་མ་གཞི་གཞན་པ་ད་ལྟ་གནས་སྟངས་སྡུག་བ་འདུག་ད་དེ་འདྲས་གང་ཡང་ཞུ་གི་མེད་ཏེ་ཡིན་པ་ཨ་ནི། ལྟ་ཕྱོགས་དེ་ལ་ང་རང་ཚོའི་ངོས་ནས་བསམ་སྟངས་ཡ་དེ་གས་ཏོག་ཙམ་འགྱུར་བ་གཏོང་དགོས་འདུག། ལགས་སོ་བདེ་ཆེན་ལགས་ད་ངའི་དྲི་བ་མཐའ་མ་དེ་ལ། བསོད་ནམས་ལགས་ཆ་མཚོན་ན་ད་བོད་ཀྱི་རྩོད་རྙོག་འདུམ་སྒྲིག་ལྟེ་གནས་ཁང་ནང་ལ་ལོ་ཉི་ཤུ་རྩ་གསུམ་རིང་ལ་ལ་ཨ་ནི་ཕྱག་ལས་གནང་བཞུགས་ཡོད་རེད་ད་དེ་ནང་བཞིན་ད་དེ་རྩོད་རྙོག་འདུམ་སྒྲིག་གི་སྒང་ལ་ད་སློབ་སྦྱོང་དེ་འདྲ་མང་པོ་བྱས་ཡོད་རེད་ད་དེ་ཡིན་དུས་ད། ང་ཚོའི་སྤྱི་ཚོགས་ནང་ལ་རྩོད་རྙོག་ལབ་དེ་ག་རེ་ལ་གོ་གི་ཡོད་མེད་དེའི་གི་གོ་བ་ལེན་སྟངས་ག་འདྲའི་འདྲ་བོ་ཞིག་ལེན་དགོས་ཡོད་མེད་དེ་ངོ་སྤྲོད་ཞུ་བར་བྱེད། རྩོད་རྙོག་དེ་ལ་ཁོ་རང་ང་ཚོ་ཆ་རྐྱེན་གཉིས་ཡོད་བ་ཅིག་བརྩི་དགོས། ཆ་རྐྱེན་གཅིག་དེ་ག་རེ་ཞུ་བ་ན། གནད་དོན་གཅིག་ལ་མི་མཐུན་པའི་གི་རྐྱེན་པས། ཨཱ་ནི་གནད་དོན་གཅིག་ལ་མི་མཐུན་པའི་རྐྱེན་པས་གི། མི་དང་མི་གང་ཟག་བར་ལ་ཨཱ་ནི་དངངས་འཚབ་གི་ཁོར་ཡུག་ཅིག་བསྐྲུན་སོང་ན། རྩོད་རྙོག་ཅིག་འགོ་ཚུགས་ཚར། རྩོད་རྙོག་དེའི་གནད་དོན་ག་རེ་བྱུང་རེད་གནད་དོན་གཅིག་དང་མི་མཐུན་པ་བྱུང་རུང། གནད་དོན་འདི་ལ་དངོས་གནས་གི་ད། ཤེས་དགོས་འདུག་ནའི་རེད་བསྡུར་དགོས་འདུག་ནའི་རེད་ད། ག་འདྲས་ཅི་ནས་མ་འདི་སྒང་ལ་སྐད་ཆ་བཤད་དགོས་གཙང་མ་བཟོ་དགོས་འདུག་ནའི་འདི་བཟོ་ཡག་འདི་གལ་ཆེན་པོ་རེད་བ་ཡིན་ནའི། ལམ་སང་ངས་ཁྱེད་རང་མཛུབ་གུ་བཙུགས་ཁྱེད་རང་དེ་འདྲས་རེད་ཤག་ཚུལ་ཁྱེད་རང་གི་སྤྱོད་ལམ་ལ་མཛུབ་གུ་བཙུགས་ཁྱེད་རང་གི་དེ་ནས་ག་ལེ་ག་ལེ་ནས་ཚང་མ་ཁྲིད་ཡོང་ནས་དེ་འདྲས་ལྟ་ཚུལ་ཚང་པར་དངོས་གནས་ང་ཚོ་མིའི་སྒང་ལ་སྐད་བཤད་འགོ་ཚུགས་ཀྱི་འདུག་གནད་དོན་དེའི་སྒང་ལ་སྐད་ཆ་མ་བཤད་པ་བྱས་བྱས་ཙང་ང་རྩོད་རྙོག་ག་རེ་བྱུང་གི་ཡོད་ན་གནད་དོན་དེ་རང་སྒང་ལ་འདི་རང་ལ་གཙང་མ་བཟོ་ཡག་ད་འབད་བརྩོན་བྱས་ནས་སྐད་ཆ་གཙང་མ་བཤད་པ་ཡིན་ན་རྩོད་རྙོག་དེ་དངོས་གནས། འདུམ་འགྲིག་ལམ་ལ་ཁྲིད་ཡག་ལ་ཧ་ལས་ཡར་ལས་སླ་འགྲོ་གི་རེད། རང་སྟེང་དུ་ང་ཚོས་རྩོད་རྙོག་ཅིག་ལ་ག་རེ་ངོས་འཛིན་ཞུ་དགོས་འདུག་ང་རང་བསམ་ཚུལ་ལ་བྱས་ན། རྩོད་རྙོག་དེ་ལ་དངོས་གནས་གོ་སྐབས་ཅིག་ལ་ངོས་འཛིན་ཞུས་ནས་རེད། རྩོད་རྙོག་ཅིག་འཕྲད་པ་ཡིན་ན་ཨ་ལས་ད་ང་གཉིས་གཉིས་བར་ལ་རྩོད་རྙོག་དེ་འཕྲད་སོང་ག་རེ་བྱས་ནས་འཕྲད་པ་རེད་ཞུས་པ་ན་བརྒྱ་ཆ་བརྒྱ་ང་རང་གཉིས་བར་ལ། གསལ་ཁ་མ་ཡོང་བ་ཡིན་པ་ཡིན་ནའི་རེད་ལྟ་བ་མ་མཐུན་པ་ཡིན་ནའི་རེད་དེ་འདྲས་ཅིག་གི་རྐྱེན་པས་འཕྲད་པ་རེད། བྱས་ཙང་ད་དེ་གོ་སྐབས་ཡིན་དང་ང་གཉིས་གཉིས་འབྲེལ་བ་ཡག་རུ་བཏང་ཡག་གི་གོ་སྐབས་ཡིན་དང། ཐབས་ལམ་ཡག་རུ་བཏང་ཡག་སྤྱི་ཚོགས་དེ་འགྱུར་བ་ཡག་རུ་བཏང་ཡག་དེ་འདྲས་ཀྱི་གོ་སྐབས་ཡིན་དང་ལ་དེ་འདྲས་ཀྱི་བསམ་བློ་འཁྱེར་བ་ཡིན་ན་ཨ་ནི་དངོས་གནས་རྩོད་རྙོག་འཕྲད་པ་ཡིན་ནའི་གེ་འོང་འདི་ལ་ཡང། ཕན་ཐོགས་ཡག་གི་གནས་སྟངས་མི་ཚང་མ་ལ་ཕན་ཐོགས་ཡག་གི་གནས་སྟངས་ཀྱི་གོ་སྐབས་ཅིག་བསྐྲུན་ཐུབ་ཀྱི་འདུག། ལགས་སོ་བསོད་ནམས་བདེ་སྐྱིད་ལགས་ཨ་ནི་ང་ཚོའི་ལེ་ཚན་ནང་ཕེབས་པར་ཐུགས་རྗེ་གནང། ཐུགས་རྗེ་གནང་ཡིན་ལགས།

འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བྱེ་ཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་སོ་ཡ་ལའི་ལས་རིམ་འདིའི་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་རྒྱ་ལུ་རུ་ཁག་གིས་བཏང་བའི་ཡུལ་གྱར་བའི་མིག་ཆུ་ཞེས་པ་དེ་གསན་རོགས་གནང། གཞས་ཚིག་ལྷ་ཤོད་བསོད་ཚེས་བརྩམས་པ་དང་གཞས་ཚིག་ནི། གངས་རི་དཀར་པོའི་ཞིང་ལ་དམར་པོའི་རླུང་ནག་འཚུབ་སྟེ། སྐྱིད་པའི་གངས་ཅན་ལྗོངས་འདི་ཁྲག་གི་མིག་ཆུ་རྒྱུག་སོང། མདང་སུམ་མཚན་མོ་ཞིག་ལ་ཨ་མས་གཉིད་ལས་བསླངས་ནས་མིག་ཆུའི་ཐིགས་པའི་འོག་ནས་སྐེ་ལ་ཁ་བཏགས་གཡོགས་བྱུང། རང་ཡུལ་སྐྱིད་པའི་ཡུལ་ལ་བདེན་དོན་རང་དབང་མི་འདུག། བྱམས་བརྩེ་ཅན་གྱི་ཕ་མ། འབྲལ་དགོས་ལས་ལ་བཀོད་བྱུང་སྐྱིད་པའི་གངས་ཅན་ལྗོངས་ལ། སེམས་ཆགས་བུ་ལོན་བཞག་ནས་མི་མཐུན་གཞན་ཡུལ་ཕྱོགས་ལ་གོམ་པ་སྤོ་དགོས་བྱུང་སོང་གངས་རི་དཀར་པོ་བརྒལ་ནས་གཞན་ཡུལ་ཕྱོགས་ལ་སླེབས་བྱུང་སེམས་ལྡན་རྩ་བའི་བླ་མའི་གསེར་ཞལ་མཇལ་རྒྱུ་བྱུང་སོང་ལོ་མང་སོང་བའི་རྗེས་ལ་ཕ་ཡུལ་ཡིད་ལ་དྲན་བྱུང་དྲིན་ཆེན་ཕ་མ་གཉིས་པོ་མཇལ་རྒྱུ་བྱུང་ན་བསམ་བྱུང།

ང་ཚོའི་དྲ་རྒྱ་དང་ངོ་དེབ་སོགས་སྤྱི་ཚོགས་དྲ་ཚིགས་ནས་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་ཆ་ཚང་གསན་གཟིགས་གནང་ཐུབ་ཀྱི་ཡོད། འདི Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། ང་ཚོའི་ལས་རིམ་འདི་མཇུག་བསྡོམས་མ་ཞུས་པའི་སྔོན་ལ་རྒྱལ་སྤྱིའི་གནས་ཚུལ་མདོར་བསྡུས་གཞན་ཁག་ཞིག་སྙན་ཞུ་གི་ཡིན། དེ་རིང་གནས་ཚུལ་ཐོན་གསལ་ལྟར་བྱས་པ་ཡིན་ན་གྷ་ཛ་ནང་ལ་མེ་འཕེན་མཚམས་འཇོག་ཞིག་དང། བཙན་ཁྲིད་བྱས་པའི་མི་རྣམས་གློད་གྲོལ་ཐོབ་ཐབས་སུ་དམིགས་པའི་གྲོས་མཐུན་གྱི་སྒྲོམ་གཞི་ཞིག་གི་ཐོག་ལ་ཧ་མ་སི་ཀྱི་ཕྱོགས་ནས་བརྡ་ལན་ཞིག་ངང་སྒུག་བྱེད་བཞིན་འདུག་ཨི་ཇིབ་དང་ཁ་ཐར་གྱི་བར་ཞུགས་པ་རྣམས་ཀྱིས་དེ་རིང་རེས་གཟའ་ཉི་མའི་ཉིན་མོར་གྲོས་མོལ་དེ་དག་བསྐྱར་དུ་མགོ་འཛུགས་གནང་ཡོད་པ་རེད། ཁ་སང་རེས་གཟའ་སྤེན་པའི་ཉིན་མོ་སྲིད་འཛིན་བཱེ་ཌེན་གྱི་མཐོ་རིམ་གཞུང་འབྲེལ་མི་སྣ་ཞིག་གིས་གསུངས་དོན་བྱས་ན། ཨི་ཟི་རལ་གྱིས་གྲོས་མཐུན་གྱི་སྒྲོམ་གཞི་འདི་ལ་ཕལ་ཆེར་མོས་མཐུན་གནང་ཟིན་ཡོད་པ་དང། ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དེ་ཡིས་ང་ཚོས་འབད་བརྩོན་ཤུགས་ཆེ་བྱེད་བཞིན་ཡོད་ཀྱང་ད་ལྟའི་ཆ་ལ་གྲོས་མཐུན་འདི་དོན་འཁྱོལ་ཡོང་མིན་དེ་ནི་ཧ་མ་སི་གི་ཐོག་ལ་རག་ལས་ཀྱི་ཡོད་ཅེས་གསུངས་ཡོད་པ་རེད། པཱ་ཀི་སི་ཐན་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་དེ་རིང་རེས་གཟའ་ཉི་མའི་ཉིན་མོ་སྐུ་ཞབས་ཤེ་བྷ་ཟ་ཤེ་རིབ་ཡུལ་དེའི་སྲིད་བློན་གསར་པ་ལ་འདེམས་བསྐོ་གནང་ཡོད་པ་རེད། འོན་ཀྱང་ད་ལྟ་བཙོན་འཇུག་འོག་ཡོད་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་མཐུན་ཕྱོགས་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་ཟླ་བ་སྔོན་མའི་ནང་ལ་རྒྱལ་ཡོངས་འོས་བསྡུ་དེ་དྲང་བདེན་བྱུང་མེད་པའི་སྐྱོན་བརྗོད་བྱས་ཏེ་གྲོས་ཚོགས་ཀྱི་ནང་ལ་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། ཉེ་ཆར་ཕྱི་ཟླ་གཉིས་པའི་ནང་ལ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་བྱེད་རྒྱུར་དུས་འགྱངས་ཆེན་པོ་བྱུང་བའི་རྗེས་སུ་ཕྱི་ཟླ་གཉིས་པའི་ཚེས་བརྒྱད་ཀྱི་ཉིན་མོ་སྐུ་ཞབས་ཤཱ་བཱས་ཤཱ་རིབ་ཀྱི་པཱ་ཀི་སི་ཐན་མུ་སི་ལིམ་ལིག་ཚོགས་པ་དང་དེར་རྒྱབ་སྐྱོར་བྱེད་མཁན་མཐུན་ཕྱོགས་ཚོགས་པ་ཁག་གིས་ཉིན་གྲངས་མང་པོ་བསྟུད་མར་གྲོས་མོལ་བྱས་པའི་རྗེས་སུ་མཐུན་ཚོགས་ཤིག་གསར་འཛུགས་བྱས་ཏེ་ད་རེས་མཉམ་འབྲེལ་གྱི་སྲིད་གཞུང་དེ་འཛུགས་འཆར་ཡོད་པ་རེད། ཡུཀ་རེན་གྱི་སྲིད་འཛིན་ཝོ་ལོ་ཌི་མིར་ཛཱ་ལིན་སི་ཀི་ཡིས་རེས་གཟའ་སྤེན་པའི་རྒྱལ་ཡོངས་གསུང་བཤད་ཀྱི་ནང་ལ་ནུབ་ཕྱོགས་པའི་མཐུན་ཕྱོགས་རྒྱལ་ཁབ་ཚོ་ལ་ཡུཀ་རེན་ལ་དྲག་ཆས་གོ་མཚོན་གྱི་རོགས་རམ་དེ་དག་འཕྲལ་མྱུར་གནང་རྒྱུར་འབོད་སྐུལ་ཤུགས་ཆེ་གནང་སྟེ་གལ་སྲིད་དུས་འགྱངས་བྱུང་ཚེ་ཡུཀ་རེན་གྱི་དམག་མིའི་ཚེ་སྲོག་དང་མངའ་ཁོངས་ཀྱི་ས་ཆ་ཤོར་ཉེན་ཡོད་རེད་ཅེས་གསུངས་ཡོད་པ་རེད། སྲིད་འཛིན་ཛཱ་ལིན་སི་ཀི་ཡིས་ཡུཀ་རེན་གྱི་མིའི་ཚེ་སྲོག་ཤོར་བའི་གནས་སྟངས་འདིའི་སྐབས་སུ་མཐུན་ཕྱོགས་ཡུལ་ཁག་ཚོའི་ནང་ཁུལ་སྲིད་དོན་གྱི་རྩོད་རྙོག་འདི་དག་གིས་ང་ཚོའི་བདེ་འཇགས་ཀྱི་ཐོག་ལ་གནོད་སྐྱོན་ཆེན་པོ་བྱེད་བཞིན་པ་རེད་ཅེས་གསུངས་ཡོད་པ་རེད། དཀྱིལ་ཤར་མངའ་ཁུལ་གྱི་རྒྱལ་ཁབ་ཁུ་ཝེཊ་ཀྱི་ནང་ལ་རིང་མིན་ཕྱི་ཟླ་བཞི་པའི་ཚེས་བཞིའི་ཉིན་མོ་རྒྱལ་ཡོངས་གྲོས་ཚོགས་ཀྱི་འོས་བསྡུ་བྱེད་ཀྱི་ཡོད་པ་དེ་ནི་ཡུལ་འདིའི་ནང་ལ་གྲོས་ཚོགས་ཀྱི་ཚོགས་འདུ་འོས་བསྡུ་བྱས་པ་ད་རེས་ཐོག་མ་ཆགས་ཀྱི་ཡོད་པ་རེད། དེ་དང་ཆབས་ཅིག་དེ་རིང་གི་གནས་ཚུལ་འདི་མཇུག་བསྡོམས་ཞུ་རྒྱུ་ཡིན། གནས་ཚུལ་གོ་སྒྲིག་གནང་མཁན་ཕུན་ཚོགས་ཚེ་རིང་ལགས་དང་འཕྲིན་གཏོང་ལག་རྩལ་པ Saida Hamdun རེད་ང་ཚོའི་ལས་རིམ་ཟིན་པ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།

This program has come to you